ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གསུམ་པའི་ཚེས་བཞི་རེས་གཟའ་ཟླ་བར་བོད་ནང་གི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་དེ་ད་ལྟ་མགོ་འཛུགས་ཞུ་གི་ཡོད། ལས་རིམ་འདི་གཙོ་སྐྱོང་ཞུ་མཁན་ང་པད་མ་བདེ་ཆེན་ཡིན། དེ་རིང་གི་ལས་རིམ་ནང། རྒྱ་ནག་གི་དབང་སྒྱུར་འོག་ཡོད་པའི་བོད་དེ་འཛམ་གླིང་གི་ནང་ལ་རང་དབང་གི་ཚད་གཞི་དམའ་ཤོས་གཉིས་པ་དེ་ཡིན་པ་འགྲོ་བ་མིའི་ཐོབ་ཐང་ཚོགས་པའི་ལོ་འཁོར་སྙན་ཐོའི་ནང་གསལ་ཡོད་པ་རེད། གྷ་ཛ་ནང་ལ་མེ་འཕེན་མཚམས་འཇོག་གི་གྲོས་མཐུན་བྱེད་རྒྱུའི་ཆེད་དུ་ཧ་མཱ་སི་ཡི་ངོ་ཚབ་པ་ཨི་ཇིབ་ཡི་རྒྱལ་ས་ཁཱའི་རོ་ནང་འབྱོར་འདུག་པ་དང། ཨ་མི་རི་ཀས་གྷ་ཛ་གི་ཐོག་ལ་གནམ་ཐོག་ནས་མི་སྤྱོད་དགེ་བའི་རོགས་རམ་སྦྱར་བའི་འཕེན་པ་དང། ཡང་དེའི་རྙོག་གྲ་ཇི་ཡོད་སོགས་ཀྱི་སྐོར་ལ་གནས་ཚུལ་ཞུ་རྒྱུ་ཡོད་པས། གནས་ཚུལ་མང་པོ་ཞིག་འདི་དང་འབྲེལ་བའི་ཞུ་རྒྱུ་ཡོད་བྱས་ཙང་མུ་མཐུད་གསན་རོགས་གནང། ཐོག་མ་དེར་འཛམ་གླིང་གི་གསར་འགྱུར་ཞུ་རྒྱུའི་ནང་ལ། ཡུཀ་རེན་གྱི་སྲིད་འཛིན Vladimir Zelensky ཡིས་འཛམ་གླིང་རྒྱལ་ཁབ་ཁག་གིས་ཨུ་རུ་སུའི་ངན་རྩུབ་རང་བཞིན་གྱི་ངན་སྤྱོད་ཀྱི་རྣམ་གྲངས་རེ་རེར་ལན་འདེབས་བྱས་ཏེ་རྩ་མེད་བཟོ་རོགས་ཅེས་སྐུལ་མ་བྱས་འདུག་པ་དེ་ནི་གཟའ་ཉི་མའི་ཉིན་ཡུཀ་རེན་གྱི་མཚོ་ཁའི་གྲོང་ཁྱེར Odesa ཡི་ནང་ལ་འདས་གྲོངས་གྱུར་མཁན་གྱི་གྲངས་ཀ་མང་དུ་སོང་བ་དང་དུས་མཚུངས་བྱུང་བ་ཞིག་ཡིན་པ་རེད། དེ་ཡང་གྲོང་ཁྱེར་དེའི་ཐོག་ལ་གཟའ་སྤེན་པའི་ཉིན་ཨུ་རུ་སུའི་མི་མེད་གནམ་གྲུའི་ཐོག་ནས་དེར་ཐོག་བརྩེགས་ཅན་གྱི་མི་དམངས་ཀྱི་སྡོད་གནས་ཤིག་གི་ཐོག་ལ་གཏོར་རྒོལ་བཏང་ཡོད་པ་རེད། སྲིད་འཛིན་ཛེ་ལན་སི་ཀི་ཡིས་ཁེ་སང་གཟའ་ཉི་མའི་ཉིན X དྲ་རྒྱའི་ཐོག་ལ་གནས་ཚུལ་བཀོད་པའི་ནང་ད་རེས་ཨུ་རུ་སུའི་བཙན་རྒོལ་དེ་ཐོག་ནས་དམག་འཁྲུག་འདིའི་ནང་ལ་ཡུཀ་རེན་ལ་རྒྱབ་སྐྱོར་བྱེད་གལ་ཡིན་པ་སྟོན་གྱི་ཡོད། དམག་འཁྲུག་འདི་ནི་ང་ཚོར་ངེས་པར་དུ་ཐོབ་དགོས་ཀྱི་ཡོད་ཅེས་བཀོད་ཡོད་པ་རེད། གནས་ཚུལ་ཐོན་པར་གཞིགས་ན་ད་རེས་ཨུ་རུ་སུས་ཡུཀ་རེན་གྱི་གྲོང་ཁྱེར་ཨོ་དི་ས་ཐོག་ལ་མི་མེད་གནམ་གྲུའི་ཐོག་ནས་རྒོལ་རྡུང་བཏང་བ་དེའི་འོག་བུ་ཕྲུག་གསུམ་ཐེ་བའི་མི་གྲངས་ཉུང་མཐར་བཅུ་ལ་སྲོག་སྐྱོན་བྱུང་ཡོད་པ་དང། དུས་མཚུངས་ས་གནས་ཀྱི་གཞུང་འབྲེལ་མི་སྣས་བྱས་ན་ད་དུང་ཡང་མི་མང་ཁག་ཅིག་གར་སོང་མེད་པར་གྱུར་ནས་ཡོད་པའི་རྐྱེན་གྱིས་དྲག་རྒོལ་དེའི་འོག་ལ་འདས་གྲོངས་གྱུར་མཁན་གྱི་གྲངས་འབོར་འཕར་ཆ་འགྲོ་སྲིད་པ་ཡིན་ཞེས་གསལ་སྟོན་བྱས་འདུག། ཨ་མི་རི་ཀའི་དམག་དོན་མི་སྣས་གཟའ་སྤེན་པའི་ཉིན་སྲིད་འཛིན་བྷའི་ཌེན་གྱིས་བཀོད་ཁྱབ་གནང་བ་བཞིན་གྷ་ཛ་ཡི་ཐོག་ལ་གནམ་ཐོག་ནས་ཛ་དྲག་གི་སྐྱོབ་གསོ་འབེབས་རྫོང་བྱས་ཡོད་པ་རེད་ཅེས་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཞིག་གིས་གསལ་སྟོན་བྱས་འདུག་དེ་བཞིན་པེ་ལེ་སི་ཐན་གྱི་མི་དམངས་ཀྱིས་རོགས་རམ་གྱི་སྒམ་དེ་དག་གནམ་ཐོག་ནས་འབྱོར་བའི་བརྙན་པར་མང་པོ་ཞིག་སྤྱི་ཚོགས་དྲ་རྒྱའི་ཐོག་ལ་འདོན་སྤེལ་བྱས་པའི་ནང་ལ་ཨ་མི་རི་ཀའི་དོས་སྐྱེལ་གནམ་གྲུ C བརྒྱ་དང་སུམ་ཅུ་རྟགས་ཅན་རིགས་མཐོང་རྒྱུ་ཡོད་པ་རེད། དེ་དང་ཕྱོགས་མཚུངས་ཕོ་བྲང་དཀར་པོའི་འབྲེལ་ཡོད་ཀྱིས་བརྗོད་དོན་བྱས་ན། ད་རེས་ཨ་མི་རི་ཀས་གྷ་རྫ་གྱི་མི་དམངས་ཀྱི་བཀྲེས་ལྟོགས་དཀའ་ངལ་སེལ་ཐབས་སུ་གནམ་ཐོག་ནས་ཟ་ཆས་རོགས་རམ་འཕེན་རྫོང་བྱས་པའི་ཐོག་ཨིས་རལ་གྱི་ཤེས་རྟོགས་ཡོད་པ་དང་འབྲེལ་མོས་མཐུན་ཡང་བྱུང་ཡོད་པའི་འགྲེལ་བརྗོད་བྱས་འདུག་དེ་དང་ཕྱོགས་མཚུངས Jordan དང Egypt ཡུལ་གྱིས་ཀྱང Palestine གྱི་མི་དམངས་ཚོའི་ཆེད་དུ་གནམ་ཐོག་ནས་མི་ཆོས་དགེ་བའི་རོགས་རམ་འབེབས་གཡུག་འབེབས་གཡུག་བྱས་པ་དང་དེ་བཞིན། ཡང་གནས་ཚུལ་ཐོན་པ་ལ་ཨ་མི་རི་ཀའི་མཁའ་དམག་དཔུང་སྡེའི་ལས་དོན་དེའི་ནང་ལ་འཇོར་ཏན་གྱི་མཁའ་དམག་དཔུང་སྡེ་མཉམ་འདེགས་བྱས་ཡོད་པ་རེད་འདུག་འདིའི་ཐད་ཞིབ་ཕྲ་འཛམ་གླིང་གི་གསར་འགྱུར་རྗེས་སུ་གསལ་གནང་གི་རེད། གཟའ་འཁོར་འདིའི་གཟའ་མིག་དམར་ཉིན་ཨ་མི་རི་ཀའི་ནང་ལ་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུ་ནི། མངའ་སྡེ་བཅོ་ལྔ་དང་ཨ་མི་རི་ཀའི་འཛིན་སྐྱོང་ས་ཁུལ་སཱ་མོ་ཝ་བཅས་པའི་ནང་ལ་བྱ་རྒྱུ་ཡིན་པ་རེད། ཡང་འོས་བསྡུ་དེ་དག་གི་ཐོག་ནས་གཞུང་འཛིན་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་དང་ཕྱོགས་འགལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་མདུན་སྐྱོད་པ་དེ་སྔའི་སྲིད་འཛིན་ཏྲོ་ནལ་ཏྲམ་བཅས་སོ་སོར་རྒྱལ་ཁ་ཐོབ་རྒྱུ་ངེས་པ་ཡིན་པ་རེད། དེ་དང་ཕྱོགས་མཚུངས་སྐུ་ཞབས་ཏྲམ་ལ་གཟའ་སྤེན་པའི་ཉིན་བྱས་པའི་མི་ཤི་གན་མངའ་སྡེ་དང་ཨའི་ཏྲེ་ཝོ་དེ་བཞིན་མི་ཟོ་རི་བཅས་ཀྱི་ནང་ལ་སྤྱི་མཐུན་ཚོགས་པའི་འོས་མིར་འདེམས་སྒྲུག་བྱུང་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཉེ་ཆར་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དགུའི་ཉིན་རྒྱལ་སྤྱིའི་རང་དབང་ཞིབ་འཇུག་བསྟི་གནས་ཁང་གིས་ལོ་རེའི་སྙན་ཐོ་བཏོན་པའི་ནང་ལ་རྒྱ་ནག་གི་བཙན་འོག་ཏུ་ཡོད་པ་བོད་ཀྱི་ས་ཁུལ་ཁག་གི་ནང་ཆབ་སྲིད་དང་སྒེར་གྱི་རང་དབང་ཐོབ་ཐང་གཉིས་ཀར་ཚད་གཞི་ནི་དམའ་ཤོས་ཨང་གཉིས་པར་བཞག་ཡོད་ཅེས་ཚེ་བརྟན་ཆོས་སྒྲོན་ལགས་ཀྱིས་གནས་ཚུལ་དེ་སྙན་སྒྲོན་ཞུས་གནང་གི་རེད། འཛམ་གླིང་ཡུལ་གྲུ་ཁག་གི་ནང་རང་དབང་ཐོབ་ཐང་གནད་དོན་ཐད་ཞིབ་འཇུག་བྱེད་མཁན Freedom House ཡིས་ཉེ་ཆར་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུའི་ཉིན་མོ་འདོན་སྤེལ་བྱས་པ་ལོ་རེའི་སྙན་ཐོ་དེའི་ནང་དེང་སྐབས་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐྱོ་ཤོས་དང་ཆབ་སྲིད་ཀྱི་རང་དབང་དང་སྒེར་གྱི་རང་དབང་ཐོབ་ཐང་སོགས་ཀྱི་ཚད་གཞི་སྡུག་ཤོས་དེ

ཚད་གཞི་བརྒྱ་ཆ་བཞི་བཅུ་ནས་ཀླད་ཀོར་འོག་གི་གྲངས་ཚད་གཉིས་དང་སྒེར་གྱི་རང་དབང་ཐོབ་ཐང་གི་ཚད་གཞི་བརྒྱ་ཆ་དྲུག་ཅུ་ནས་གཉིས་ལས་རག་མེད་པ་དེ་དག་བརྒྱ་ཆར་བསྐོར་བ་ཡིན་ན་ཀླད་ཀོར་ཞིག་ཏུ་འགྱུར་གྱི་ཡོད་པ་དེ་ཡིས་རྒྱ་ནག་དམར་པོའི་སྲིད་གཞུང་གི་བཙན་བཟུང་འོག་ཏུ་ཡོད་པ་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཧ་ཅང་ཐ་ཤལ་ཡོད་པ་གསལ་སྟོན་བྱེད་ཀྱི་ཡོད་པ་རེད། ཞིབ་འཇུག་ནང་འཁོད་པའི་གྲངས་ཚད་དེ་དག་ནི་རང་དབང་ཐོབ་ཐང་མེད་པའི་ས་གནས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་པའི་ཆ་ནས་ལོ་འདིའི་ནང་བོད་ཀྱི་ཡུལ་ཡུལ་དེ་འཛམ་གླིང་ནང་ནས་ཆབ་སྲིད་དང་སྒེར་གྱི་རང་དབང་ཐོབ་ཐང་གཉིས་ཀའི་ཨང་རིམ་དམའ་རུ་སོང་ཡོད་པར་གསལ་སྟོན་བྱས་བཞག་གོང་ཞུས་གནས་སྟངས་ཚབས་ཆེ་ཡོད་པ Nagorno Karabakh ཟེར་བའི་ས་གནས་དེའི་ནང་དེང་སྐབས་ཨར་མེ་ནི་ཡ་དང Azerbaijan གཉིས་ཀྱི་དབར་ས་ཆའི་བདག་དབང་གནད་དོན་ཐད་ཀྱི་འཐབ་འཁྲུག་དེ་དག་ལ་བརྟེན་ནས་གསར་འགྱུར་ཁག་གི་ནང་གནས་ཚུལ་མང་པོ་ཐོན་གྱི་ཡོད་པ་རེད། ཞིབ་འཇུག་ལས་ཁང་གི་སྙན་ཐོའི་ནང་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོར་བོད་ནང་གི་རང་དབང་ཐོབ་ཐང་གི་ཚད་གཞི་དེ་ཀླད་ཀོར་ལ་སླེབས་ཡོད་པ་འདི་ནི་ལོ་སྔོན་མའི་ཚད་གཞི་དེ་ལས་སྡུག་ཏུ་སོང་འདུག་ཞེས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དྲ་རྒྱའི་སྟེང་བཀོད་ཡོད་པ་རེད། གོང་ཞུས་ཞིབ་འཇུག་སྙན་ཐོ་དེའི་ནང་རྒྱ་ནག་ནང་དུ་ཡང་ཆབ་སྲིད་གནས་སྟངས་ཚད་གཞི་ཀླད་ཀོར་འོག་གི་གྲངས་ཚད་གཉིས་དང་སྒེར་གྱི་ཐོབ་ཐང་ཚད་གཞི་བཅུ་གཅིག་ལ་སླེབས་ཡོད་པ་དེ་གཉིས་ལ་གཞིགས་པ་ཡིན་ན།

དེ་བཞིན་འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོའི་སྙན་ཐོ་གསལ་ཁ་བཏོན་པ་དེའི་ནང་ཧོང་ཀོང་དང་བོད་ནང་གི་གནས་སྟངས་ཁག་འཛམ་གླིང་ནང་ནས་ཆེས་སྡུག་ཤོས་ཤིག་ཏུ་གྱུར་ཡོད་པའི་གནས་སྟངས་ཁག་ནི་རྒྱ་ནག་དབང་འཛིན་པ་ཚོས་དབང་ཆ་ཚད་ལས་བརྒལ་བ་བེད་སྤྱོད་གཏོང་གི་ཡོད་པ་དེ་དག་ལས་བྱུང་བ་ཡིན་ལུགས་སྐོར་ལ་འགྲེལ་བརྗོད་བྱས་འདུག Freedom House ཞིབ་འཇུག་ལས་ཁང་གིས་འཛམ་གླིང་ནང་གི་ཡུལ་གྲུ་ཁག་དང་ས་གནས་ཉིས་བརྒྱ་བཅུ་ཙམ་ཞིག་གི་གནས་སྟངས་ཉམས་ཞིབ་བྱས་པའི་ནང། ལས་ཁང་གི་ཐབས་ཇུས་འཆར་འགོད་པའི་འགན་འཛིན་ཡཱ་ན་གྷོ་རོ་ཁཱ་བྷི་སི་ཀི་ཡཱ་ཡིས་གསུངས་པར་བྱས་ན་རྒྱ་ནག་དམར་པོའི་སྲིད་གཞུང་གིས་ན་ནིང་བོད་ཕྲུག་ས་ཡ་གཅིག་ཙམ་ཞིག་ཕ་མ་དང་ཁ་བྲལ་བཏང་སྟེ་རྒྱ་ནག་གཞུང་གིས་བཟུང་འཇོག་བྱས་པ་གཏན་འཇགས་སློབ་གྲྭ་ཁག་གི་ནང་བཅུག་ནས་བོད་ཕྲུག་དེ་དག་ལ་རྒྱ་སྐད་དང་རྒྱ་མིའི་རིག་གཞུང་སློབ་ཁྲིད་བྱས་ཏེ་བོད་ཀྱི་སྐད་ཡིག་དང་ཆོས་དང་རིག་གཞུང་ཁག་ཡེ་ནས་མེད་པ་བཟོས་ནས་བོད་ཕྲུག་དེ་དག་རྒྱ་མིའི་གཤིས་སྤྱོད་ལྡན་པ་ཞིག་ཏུ་བསྒྱུར་ཐབས་བྱེད་ཀྱི་ཡོད་པའི་སྐོར་གསལ་སྟོན་གནང་འདུག། དེ་དང་ཕྱོགས་མཚུངས་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོའི་ཞིབ་འཇུག་སྙན་ཐོའི་ནང་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་ཁག་གི་ནང་རང་དབང་གི་ཚད་གཞི་བརྒྱ་ཆ་དགུ་བཅུ་གོ་བཞི་ལས་མཐོ་བར་ཡོད་པའི་རྒྱལ་ཁབ་ཁག་ནི་ནིའུ་ཛི་ལན་དང་ཉི་ཧོང་ཨོསི་ཀྲོ་ལི་ཡ་དང་ཐའེ་ཝན་བཅས་ཡིན་པ་དང། དེ་བཞིན་རང་དབང་ཐོབ་ཐང་གི་ཚད་གཞི་བཅུ་ལས་དམའ་བར་ཡོད་པའི་རྒྱལ་ཁབ་ཁག་ནི་རྒྱ་ནག་དང་འབར་མ། བྱང་ཀོ་རི་ཡ། བོད་བཅས་ཡིན་པ་གསལ་སྟོན་བྱས་པ་དང་ཆབས་ཅིག་བོད་དང་འབར་མ་གཉིས་ཀྱི་ནང་རང་དབང་ཐོབ་ཐང་གི་ཚད་གཞི་ན་ནིང་ལས་ད་ལོ་ཚེག་རེ་རེ་དམའ་རུ་སོང་ཡོད་པ་གསལ་སྟོན་བྱས་བཞག་ཞིབ་འཇུག་དེའི་ནང་ཡོངས་ཁྱབ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་དམིགས་བསལ་ཆ་བགོས་བྱས་པའི་ནང་འགྲོ་བ་མིའི་ཐོབ་ཐང་ཡོད་པ་དང་ཕྱེད་ཐོབ་ཐང་ཡོད་པ་འགྲོ་བ་མིའི་ཐོབ་ཐང་མེད་པ་བཅས་སྡེ་ཚན་གསུམ་དུ་དབྱེ་ཡོད་པའི་ནང་ནས་རྒྱལ་ཁབ་ལྔ་བཅུ་ང་གཉིས་ནང་ཆབ་སྲིད་དང། སྒེར་གྱི་ཐོབ་ཐང་གཉིས་ཀར་ཇེ་ཞན་ཇེ་སྡུག་ཏུ་སོང་ཡོད་པའི་སྐོར་དང། ཡང་རྒྱལ་ཁབ་ཉི་ཤུ་རྩ་གཅིག་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཕྲན་བུ་བཟང་དུ་སོང་ཡོད་པར་གསལ་སྟོན་བྱས་བཞག་རང་དབང་ཁང་པའི་ཞིབ་འཇུག་པ་ཚོས་བརྗོད་པར་བྱས་ན། འདས་པའི་མི་ལོ་བཅོ་བརྒྱད་ཙམ་ཞིག་གི་རིང་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་སོང་བ་ཁག་ནི་འོས་བསྡུའི་ལས་འགུལ་ཁག་དང་དེ་བཞིན་དྲག་ཟིང་འཁྲུག་རྩོད་རབ་རིམ་མང་པོ་བྱུང་བའི་དོན་རྐྱེན་ཁག་ལ་བརྟེན་ནས་དམངས་གཙོའི་ལམ་ལུགས་ཁག་ལ་དོ་ཕོག་བྱུང་ཡོད་འདུག་ན་ཡང། མི་རིགས་སྣེ་མང་དང་ལྟ་བ་ཐ་དད་པ་ཚོའི་ཐོབ་ཐང་སྲུང་སྐྱོབ་བྱ་རྒྱུ་དང་རྒྱལ་སྤྱིའི་ཡུལ་གྲུ་ཁག་ནས་རྒྱབ་སྐྱོར་སོན་པའི་ཐོག་ནས་དམངས་གཙོའི་ལམ་ལུགས་ཁག་ལ་གུས་བརྩིའི་གནས་སྟངས་ཤིག་བྱུང་བ་ཡིན་ཚེ་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་ཉམས་ཆག་བྱུང་བ་ཁག་བསྐྱར་གསོ་ཐུབ་རྒྱུའི་རེ་བ་འདུག་ཞེས་གསལ་སྟོན་བྱས་བཞག།
འདི་བྷི་ཨོ་ཨེ་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། གྷ་ཟ་ས་རྒྱུད་ཀྱི་དམག་འཁྲུག་དེ་བདུན་ཕྲག་དྲུག་གི་རིང་ལ་བར་མཚམས་འཇོག་རྒྱུའི་སྐོར་ལ་གྲོས་མོལ་བྱ་རྒྱུར་ཧ་མཱ་སིའི་དྲག་སྤྱོད་པའི་དོན་གཅོད་པ་ཁག་ཅིག་ཨི་ཇིབ་ཀྱི་རྒྱལ་ས་ཁཱའི་རོ་ལ་འབྱོར་ཡོད་པའི་སྐོར་གྱི་གནས་ཚུལ་དེ་ཕུན་ཚོགས་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
སྒ་ཟ་ས་རྒྱུད་ཀྱི་དམག་འཁྲུག་དེ་ཟླ་བ་གཅིག་དང་ཕྱེད་ཀའི་རིང་ལ་བར་མཚམས་བཞག་རྒྱུའི་སྐོར་ལ་གྲོས་མོལ་བྱ་རྒྱུར། ཧ་མཱ་སི་དྲག་སྤྱོད་པའི་དོན་གཅོད་ཚོགས་པ་ཞིག་ཁེ་ས་གཟའ་ཉི་མའི་ཉིན་ཨི་ཇིབ་ཀྱི་རྒྱལ་ས་ཀའི་རོར་འབྱོར་ཡོད་པ་དང། སྒ་ཟ་ས་རྒྱུད་ཀྱི་དམག་འཁྲུག་དེ་ཟླ་བ་གཅིག་དང་ཕྱེད་ཀའི་རིང་ལ་མཚམས་འཇོག་བྱ་རྒྱུར་བར་འདུམ་གྲོས་འདྲིས་བྱེད་མཁན་ཨ་མི་རི་ཀ་དང། ཀ་ཏར། ཨི་ཇིབ་ཀྱི་དབར་མོས་མཐུན་གྲོས་འཆམ་བྱུང་ཡོད་པས་ད་ཆ་མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་མཐུན་དེར་ཧ་མཱ་སི་དྲག་སྤྱོད་པ་ཚོས་མོས་མཐུན་བྱ་རྒྱུ་བསྡད་ཡོད་འདུག། པཱ་ལེ་སི་ཐན་གྱི་དཔོན་རིགས་ཤིག་གིས་ཁེ་སར་བཤད་ཡག་བྱས་པ་ཡིན་ན། ཧ་མཱ་སི་དྲག་སྤྱོད་པའི་དོན་གཅོད་ཚོགས་པ་ཞིག་ཨི་ཇིབ་ཀྱི་རྒྱལ་ས་ཀཱ་རོར་འབྱོར་ཡོད་རུང་ཡིན་ན་ཡང་དོན་གཅོད་ཚོགས་པ་དེས་མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་མཐུན་གྱི་འབྲུ་དོན་ཁག་ལ་མོས་མཐུན་ཡོད་མེད་ད་ལྟ་ཏན་ཏན་མི་འདུག་ཅེས་གསུངས་འདུག་མེ་འཕེན་མཚམས་འཇོག་ཡོང་རྒྱུར་དམིགས་པའི་གྲོས་མོལ་དེའི་ནང་ལ་ཨི་ཟ་རེལ་གྱི་སྐུ་ཚབ་རྣམས་མཉམ་ཞུགས་བྱས་ཡོད་རུང་ཡིན་ན་ཡང། ཡུལ་དེས་མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་མཐུན་གྱི་འབྲུ་དོན་ཁག་ལ་མོས་མཐུན་བྱེད་ཀྱི་ཡོད་མེད་གཞུང་འབྲེལ་གྱི་ཐོག་ནས་གཏན་འབེབས་བྱས་མེད་པ་རེད། ཨ་མི་རི་ཀའི་དཔོན་རིགས་ཤིག་གིས་ཁེ་ཉིན་གཟའ་སྤེན་པའི་ཉིན་གསར་འགོད་པ་ཚོར་བཀའ་མོལ་གནང་པའི་སྐབས་ལ། ཨི་ཟ་རེལ་གྱིས་གཞི་རྩའི་ཆ་ནས་མཐུན་གྲོས་ཀྱི་འབྲུ་དོན་དེ་ཚོར་མོས་མཐུན་བྱས་ཚར་ཡོད་པས་ད་ཆ་མཐུན་གྲོས་དེར་ཧ་མ་སི་དྲག་སྤྱོད་པ་ཚོས་མོས་མཐུན་བྱ་རྒྱུ་བསྡད་ཡོད་འདུག། ཧ་མ་སི་ཡི་དོན་གཅོད་ཚོགས་པ་དེས་གལ་སྲིད་ཨི་ཟ་རེལ་གྱིས་ང་ཚོའི་དགོས་འདུན་ཁག་ལ་མོས་མཐུན་བྱས་པ་ཡིན་ན། ང་ཚོས་ཆུ་ཚོད་ཉི་ཤུ་རྩ་བཞི་ནས་བཞི་བཅུ་ཞེ་བརྒྱད་ཀྱི་ནང་ཚུད་ལ་གྲོས་མཐུན་གྱི་འབྲུ་དོན་ཁག་ལ་མོས་མཐུན་ཁས་ལེན་བྱེད་ཀྱི་ཡིན་ཅེས་བཤད་ཡོད་འདུག་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་དན་མཆོག་གིས་བདུན་ཕྲག་སྔས་མར་གསར་འགོད་པ་ཚོར་བཀའ་མོལ་གནང་པའི་སྐབས་ལ་ཨི་ཟ་རེལ་དང་ཧ་མ་སི་གཉིས་ཀྱིས་གཟའ་ཟླ་བའི་མཚམས་ལ་མེ་འཕེན་མཚམས་འཇོག་བྱ་རྒྱུར་མོས་མཐུན་བྱེད་སྲིད་པའི་ཐུགས་རེ་གནང་ཡོད་རེད། རིང་མིན་ཟླ་བ་འདིའི་ཚེས་བཅུ་ནས་མགོ་འཛུགས་བྱེད་ཀྱི་ཡོད་པས། ཁ་ཆེའི་ཆོས་ཕྱོགས་ཀྱི་རྩ་ཆེའི་དུས་ཆེན་རམ་དཱན་མགོ་མ་ཚུགས་གོང་ལ་མེ་འཕེན་མཚམས་འཇོག་གི་མཐུན་གྲོས་ཤིག་བཞག་ཐུབ་རྒྱུར་ཨ་མི་རི་ཀ་དང་ཨི་ཇིབ་ཀ་ཏར་གསུམ་གྱིས་འདས་པའི་བདུན་ཕྲག་མང་པོའི་རིང་ལ་གྲོས་མོལ་བྱས་ཡོད་པ་དང། རྒྱལ་ཚོགས་ཀྱི་དཔོན་རིགས་ཚོས་མེ་འཕེན་མཚམས་འཇོག་གི་གྲོས་མཐུན་ཞིག་བཞག་ཐུབ་པ་ཡིན་ན་མུ་གེས་འཆི་ཉེན་ཡོད་པའི་གྷ་ཟ་བྱང་ཕྱོགས་ཁུལ་གྱི་མི་མང་ཁྲི་ཕྲག་མང་པོར་བཟའ་ཆས་ཀྱི་རོགས་རམ་སྤྲོད་ཐུབ་པ་ཆགས་ཀྱི་རེད་ཅེས་གསུངས་བཞག། ཨི་ཟ་རེལ་དང་ཧ་མ་སི་གཉིས་ཀྱིས་མེ་འཕེན་མཚམས་འཇོག་བྱ་རྒྱུར་མོས་མཐུན་བྱས་པ་ཡིན་ན་ཟླ་བ་ལྔ་ཕྱིན་པའི་དམག་འཁྲུག་དེར་མེ་འཕེན་མཚམས་འཇོག་བྱེད་པ་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་པ་དང་ཕྱོགས་གཉིས་ཀྱིས་མེ་འཕེན་མཚམས་འཇོག་བྱས་པ་ཡིན་ན་ཨི་ཟ་རེལ་གྱིས་པེ་ལེ་སི་ཐན་གྱི་བཙོན་པ་བརྒྱ་ཕྲག་མང་པོ་གློད་བཀྲོལ་བྱས་པའི་ལན་དུ་ཧ་མ་སི་ཡིས་ཨི་ཟ་རེལ་གྱི་མི་རིགས་བཅུ་ཕྲག་མང་པོ་གློད་བཀྲོལ་གཏོང་གི་ཡོད་པ་དང་མེ་འཕེན་མཚམས་འཇོག་དེས་དེང་སང་མུ་གེ་ཐེབས་ཉེན་ཡོད་པའི་གྷ་ཟའི། མི་དམངས་སྤྱི་ཡོངས་ལ་ཨ་མི་རི་ཀ་དང་རོགས་ཚོགས་ཁག་གིས་རོགས་རམ་བྱེད་ཐུབ་པ་ཆགས་པ་དང་ཨི་ཟ་ར་ཨེལ་གྱིས་གྷ་ཟ་ལྷོ་ཕྱོགས་ཀྱི་གྲོང་ཁྱེར་རཱ་ཧྥེའི་ཐོག་ལ་གཏོར་རྒོལ་ཤུགས་ཆེ་བཏང་རྩིས་ཡོད་པ་དེ་ཡང་གནས་སྐབས་རིང་ལ་ཕྱིར་འཐེན་ཡོང་བ་དང། གྷ་ཟའི་མི་དམངས་གང་འཚམ་ཞིག་སོ་སོའི་དེ་སྔའི་ཁང་ཁྱིམ་ལ་ཕྱིར་ལོག་བྱེད་ཐུབ་པ་ཆགས་པ་སོགས་ཀྱི་དགེ་མཚན་ཁྱད་ཆོས་ཡོད་འདུག།

གནམ་ཐོག་ནས་མེ་མདའ་བརྒྱབ་སྟེ་གཏོར་རྒོལ་བཏང་ཡོད་འདུག་དེའི་བར་ནང་ཨ་མི་རི་ཀས་གྷ་ཟའི་ནང་ལ་གནམ་ཐོག་ནས་བཟའ་ཆས་ཀྱི་རོགས་རམ་གཡུག་རྒྱུ་འགོ་བཙུགས་ཡོད་པས་ཁེ་ས་གཟའ་ཉི་མའི་ཉིན་ཨ་མི་རི་ཀས་གནམ་ཐོག་ནས་བཟའ་ཆས་ཀྱི་ཐུམ་སྒྲིལ་སུམ་ཁྲི་བརྒྱད་སྟོང་ཙམ་གནམ་ཐོག་ནས་གཡུགས་ཡོད་པ་དང་རོགས་རམ་དགོས་མཁན་པེ་ལེ་སི་ཐན་གྱི་མི་མང་ཁྲི་ཕྲག་མང་པོ་ཡོད་པས་ཨ་མི་རི་ཀས་གཡུགས་པའི་བཟའ་ཆས་དེ་ཚོ་རྒྱ་མཚོའི་ཆུ་ཐིགས་ཙམ་ཞིག་ཆགས་ཀྱི་འདུག་ཅེས་རོགས་ཚོགས་ཁག་གིས་བཤད་བཞག་རོགས་ཚོགས་ཁག་གིས་ཨི་ཟ་ཨེལ་གྱིས་གྷ་ཟར་རོགས་རམ་སྐྱེལ་འདྲེན་བྱེད་སའི་འགག་སྒོ་དེ་ཚོ་སྒོ་ཕྱེ་རྒྱུ་དེ་བས་གལ་འགངས་ཆེ་བ་ཆགས་ཀྱི་འདུག་ཅེས་བཤད་ཡོད་པའི་གནས་ཚུལ་ཐོན་བཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།
ཡང་གྷ་ཛའི་ཐོག་གི་གནས་ཚུལ་གཞན་ཞིག་གི་ནང་ལ་ཨ་མི་རི་ཀས་གྷ་ཛ་ནང་མི་སྤྱོད་དགེ་བའི་རོགས་རམ་གནམ་ཐོག་ནས་གཡུགས་པ་དེ་དག་གིས་དཀའ་སྡུག་མྱོང་བཞིན་པའི་མི་མང་ལ་ཕན་ཐོགས་ཇི་ཡོད་དང་དེ་བཞིན་ལས་དོན་དེ་བརྒྱུད་རིམ་གྱི་ནང་ལ་དཀའ་རྙོག་ཇི་འདྲ་ཡོད་པའི་སྐོར་གྱི་གནས་ཚུལ་ཞིག་གུས་མོས་ཕྱོགས་སྒྲིག་ཞུས་པ་ཡིན་པས་དེ་གསན་རོགས་གནང། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་གྱིས་གཟའ་པ་སངས་ཉིན་གཏམ་བཤད་གནང་བའི་ནང། ད་སྐབས་ཨིས་རལ་དང་ཧ་མ་སི་བར་དམག་འཁྲུག་རྒྱག་མུས་ཡིན་པའི་འོག་ལ་ཧ་མ་སི་ཡིས་དབང་སྒྱུར་བ་ཡོད་པའི་པེ་ལིས་ཏན་གྱི་མི་དམངས་ཚོའི་དཀའ་ངལ་སེལ་ཕྱོགས་ཀྱི་ཐབས་ལམ་འཕར་མ་འཚོལ་བཞིན་ཡོད་ཅེས་གསལ་བསྒྲགས་གནང་པ་བཞིན་གཟའ་སྤེན་པའི་ཉིན་ཨ་མི་རི་ཀས་གྷ་ཛ་ཡི་ནང་ལ་ཛ་དྲག་གི་མི་སྤྱོད་དགེ་བའི་རོགས་རམ་ཁག་ཅིག་གནམ་ཐོག་ནས་འབེབས་གཡུག་བྱས་ཡོད་པ་རེད། སྐབས་དེའི་སྐྱོབ་གསོའི་རོགས་རམ་དེ་ཚོ་ནི་གཟའ་སྤེན་པའི་སྔ་དྲོར། དོས་སྐྱེལ་གནམ་གྲུ་སི་གཅིག་སུམ་ཅུ་རྟགས་ཅན་གསུམ་གྱི་ཐོག་ནས། བཟའ་ཆས་ཐུམ་སྒྲིལ་སུམ་ཁྲི་བརྒྱད་སྟོང་ཡོད་པའི་དོས་པོ་དྲུག་ཅུ་རེ་གསུམ་གནམ་ཐོག་ནས། Mediterranean རྒྱ་མཚོའི་ཁུལ་གྱི་མཚོ་ཁར་ལྷོ་ནུབ Gaza ཡི་ཐོག་ལ་གཡུགས་པ་རེད་ཅེས། ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཞིག་གིས་བརྗོད་འདུག། ཡང་ད་རེས་ཨ་མི་རི་ཀས་གྷ་ཛ་ནང་ལ་མི་སྤྱོད་ཚུལ་མཐུན་གྱི་རོགས་རམ་གནམ་ཐོག་ནས་འཕངས་པའི་ལས་དོན་དེ་བཞིན། འཇོར་ཏན་རྒྱལ་ཁམས་ཀྱི་མཁའ་དམག་དཔུང་སྡེ་དང་མཉམ་ལས་ཀྱི་ཐོག་ལ་བྱས་པ་ཞིག་ཡིན་འདུག་ཡང་སྲིད་འཛིན་བྷའི་ཏིན་གྱིས་ད་རེས་གྷ་ཛ་ཐོག་ལ་གནམ་ཐོག་ནས་སྐྱོབ་གསོ། འབེབས་གཡུག་བྱ་རྒྱུར་ཐག་གཅོད་གནང་བའི་རྒྱུ་མཚན་གཙོ་བོ་དེ་ནི། གཟའ་ཕུར་བུའི་ཉིན་བྱང་ཕྱོགས་གྷ་ཛ་ཡི་ནང་ལ་མི་སྤྱོད་དགེ་བའི་རོགས་རམ་བགོ་འགྲེམས་དང་འབྲེལ་བའི་པེ་ལི་སི་ཐན་གྱི་མི་མང་ཉུང་མཐར་བརྒྱ་དང་བཅོ་ལྔ་འདས་གྲོངས་གྱུར་པ་དང་དེ་བཞིན་གཞན་བདུན་བརྒྱ་ལྔ་བཅུ་ལྷག་ཞིག་ལ་རྨས་སྐྱོན་བྱུང་བའི་རྗེས་ལ་གནང་པ་ཞིག་ཆགས་ཀྱི་ཡོད་པ་རེད། དེའི་སྐབས་ཀྱི་ཐབས་སྐྱོ་བའི་དོན་རྐྱེན་དེའི་བྱུང་རྐྱེན་ཐོག་ལ། ཨི་སི་རལ་དང་ཧ་མཱ་སི་གཉིས་དབར་ལ་ཁ་གཡོག་དཀྲི་རེས་བྱེད་མུས་ཡིན་པ་རེད། ཡང་ཨིསི་རཱཨེལ་ནས་གྷ་ཛ་ནང་ལ་མི་སྤྱོད་དགེ་བའི་རོགས་རམ་འབྱོར་རྒྱུ་མྱུར་དུ་གཏོང་དགོས་པ་ཨ་མི་རི་ཀས་ཨིསི་རཱེལ་ལ་གནོན་གནོན་ཤུགས་སྤྲད་ཡོད་ན་ཡང་གཟའ་ཕུར་བུའི་ཉིན་གྱི་དྲག་སྤྱོད་དེ་ཡིས་རོགས་རམ་དེ་རིགས་འབྱོར་རྒྱུའི་ནང་ལ་དཀའ་ངལ་དུ་མ་ཞིག་ཡོད་པ་འབུར་ཐོན་བྱུང་ཡོད་པ་རེད། གཟའ་འཁོར་སྔོན་མ་སྐུ་ཞབས་སྦའི་ཏན་གྱིས་གྷ་ཛ་ཡི་ནང་ལ་གནམ་ཐོག་ནས་རོགས་རམ་གྱི་དོས་པོ་འབེབས་གཡུག་གཏོང་རྒྱུའི་གསལ་བསྒྲགས་གནང་པའི་སྐབས་སུ། གྷ་ཛ་ནང་མི་མང་ལ་སྲོག་སྐྱོན་བྱུང་སྟངས་དེ་ནི་ཧ་ཅང་བློ་ཕངས་པའི་གནས་ཚུལ་ཞིག་ཡིན་པ་ལ་མི་མང་དེ་དག་ནི་ཨ་ཆེས་འུ་ཐུག་བཞག་ཅེས་གསུངས་འདུག་རྩ་བའི་གྷ་ཛ་ནང་ལ་གནམ་ཐོག་ནས་རོགས་རམ་ག་ཚོད་དང་ག་འདྲ་ཟེར་གཡུག་ཐུབ་ཀྱང་དེ་ཚོས་ཧ་ཅང་དཀའ་སྡུག་མྱོང་བཞིན་པའི་མི་མང་རྣམས་ལ་ཕན་ཐོགས་ཡོད་ངེས་ཡིན་པ་དེ་ནི་བརྗོད་མི་དགོས་པ་ཞིག་ཡིན་འདུག། ཡིན་ན་ཡང་རོགས་རམ་དེ་དག་མི་དམངས་ཚོའི་ལག་ཏུ་དངོས་འབྲེལ་ཐོབ་མིན་དང་དེ་བཞིན་དཀའ་ངལ་མྱོང་མཁན་མི་དམངས་ཚོར་བགོ་འགྲེམས་ཐུབ་གལ་ཡིན་པ་ལྟར་དེའི་ཐོག་ལ་ཕོ་བྲང་དཀར་པོའི་རྒྱལ་དོན་བདེ་འཇགས་ཀྱི་མགྲིན་ཚབ་པ་ཇོན་ཁཱ་བྷི་ཡིས་གསར་འགོད་པར་གཏམ་བཤད་བྱས་ཏེ། དེ་ཚོ་གང་འདྲ་ཡོང་མིན་གྱི་ཐད་ལ་ང་ཚོས་གནམ་ཐོག་ནས་རོགས་རམ་འཕངས་པའི་བརྒྱུད་རིམ་གྱི་ནང་ལ་ཤེས་རྟོགས་ཐུབ་ཀྱི་རེད་ཅེས་བརྗོད་པ་དང་ཆབས་ཅིག་ང་ཚོས་རོགས་རམ་དེ་ཚོ་འབྱོར་བའི་ནང་ལ་ས་ཐོག་ཏུ་མི་དམངས་ལ་རྨས་སྐྱོན་མི་འབྱུང་བར་ངེས་གཏན་བཟོ་བཞིན་ཡོད་ཅེས་ཀྱང་བརྗོད་ཡོད་པ་རེད། དེ་ཡང་གནས་ཚུལ་ཐོན་པར་གཞིགས་ན་སྐབས་འདིར་ཨ་མི་རི་ཀ་དང་ཇོ་ཏན་ཡུལ་གཉིས་ཀྱིས་ཡུལ་སོ་སོའི་མཁའ་དམག་གནམ་གྲུ་གསུམ་རེའི་ཐོག་ནས་རོགས་རམ་དོས་པོ་གྲངས་སུམ་ཅུ་སོ་བརྒྱད་རེ་འཕངས་ཡོད་པ་རེད་འདུག་རོགས་རམ་དེ་ཚོའི་ནང་ལ་བཟའ་བཅའ་ཤུགས་ཆེ་བ་ཡོད་པ་ལས་འཐུང་ཆུ་དང་སྨན་རིགས་སོགས་མེད་པའི་གསལ་སྟོན་བྱས་འདུག། དེ་དང་ཕྱོགས་མཚུངས་ཨ་མི་རི་ཀའི་རྒྱལ་སྲུང་ལས་ཁུངས་ཀྱི་མཐོ་རིམ་མི་སྣ་ཞིག་གིས་ད་དུང་ཡང་གྷ་ཛ་ཡི་ནང་ལ་མི་སྤྱོད་དགེ་བའི་རོགས་རམ་འཕར་མ་གནམ་ཐོག་ནས་འཕེན་རྫོང་བྱ་རྒྱུ་ཡིན་ཞེས་བརྗོད་འདུག་པ་དང་ཡང་དེའི་ཐད་ལ་ཞིབ་ཕྲ་གང་ཡང་བརྗོད་མེད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན།

འོས་ཤོག་འཕེན་མཁན་མང་པོས་འོས་བསྡུའི་སྐབས་སུ Trump འགོག་རྒྱུའི་ཆེད་དུ Biden ལ་རྒྱབ་སྐྱོར་གྱིས་འོས་ཤོག་འཕེན་གྱི་ཡིན་ཅེས་བརྗོད་ཀྱི་ཡོད་པའི་སྐོར་གྱི་གནས་ཚུལ་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རིང་མིན་ཚེས་ལྔ་སྟེ་རེས་གཟའ་མིག་དམར་ཉིན་དེ་ནི་ཨ་མི་རི་ཀའི་མངའ་སྡེ་ཁག་བཅུ་དྲུག་ཙམ་གྱི་ནང Super Tuesday ཞེས་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུ་བྱེད་པའི་ཉིན་མོ་ཞིག་ཡིན་པ་དང། ཉིན་མོ་དེ་ནི་དམངས་གཙོ་ཚོགས་པའི་སྲིད་འཛིན་གྱི་འོས་མི་གནང་མཁན་སྲིད་འཛིན་ལས་ཐོག་ཇོ Biden དང། སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་ཆགས་སྲིད་པ་སྲིད་འཛིན་ཟུར་པ་ཌོ་ནལ་ཏྲོམ་གཉིས་ཀྱི་ངོས་ནས་བརྗོད་ན་གལ་འགངས་ཧ་ཅང་གི་ཤིན་ཏུ་ནས་ཆེན་པོ་ཞིག་ཆགས་ཡོད་པ་རེད། ཡིན་ན་ཡང་འོས་བསྡུ་དེར་འཇིགས་སྣང་དང་ཞེན་པ་ལོག་དགོས་པ་གཉིས་ཀ་ཆགས་ཀྱི་ཡོད་འདུག་དེ་ཡང་ཨ་མི་རི་ཀའི་མངའ་སྡེ་མི་ནི་སོ་ཊ་ཡི། ཨ་རབ་ཨ་མི་རི་ཀ་བ། ལོ་ན་སུམ་ཅུ་སོ་བརྒྱད་ཡིན་པ་ཨ་ཧི་ཤ་ཨེལ། སཱ་ཧེམ་ནི། མངའ་སྡེའི་སྨན་བཅོས་ལས་དོན་ཁང་གི་ཚན་རིག་པ་ཞིག་ཡིན་ཞིང་ཁོང་གིས་གསར་འགོད་པའི་བཅར་འདྲི་དང་ལེན་བྱེད་སྐབས། ཨི་སི་རལ་གྱིས་ག་ཛའི་ནང་དམག་འཁྲུག་གི་དུས་རིང་ད་བར་པ་ལི་སི་ཐན་ནི་སུམ་ཅུ་ཙམ་ཞིག་བསད་ཡོད་རེད་ཅེས་སེམས་སྡུག་ཆེན་པོའི་ཐོག་ནས་བརྗོད་དེ་སྲིད་འཛིན་ཇོ་བྷེ་ཌེན་མཆོག་གིས་འདི་འདྲའི་གནས་ཚུལ་བྱུང་བཞིན་པ་དེ་བཞིན་མཚམས་འཇོག་ཡོང་རྒྱུའི་ལས་དོན་མང་ཙམ་གནང་རྒྱུའི་རེ་བ་ཧ་ཅང་གི་ཆེན་པོ་ཞིག་ངས་འཆང་བཞིན་ཡོད། རེས་གཟའ་མིག་དམར་ཉིན་གྱི་འོས་བསྡུའི་སྐབས་ཌོ་ནལ་ཏྲོམ་འགོག་རྒྱུའི་དོན། ངས་སྲིད་འཛིན་བྷེ་ཌེན་ལ་རྒྱབ་སྐྱོར་གྱི་འོས་ཤོག་འཕང་རྒྱུ་ཡིན། གང་ཡིན་ཞེ་ན། ངའི་ལས་འགན་གལ་ཆེ་ཤོས་དེ་ནི་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་འོས་མི། ཌོ་ནལ་ཏྲོམ་འགོག་རྒྱུ་དེ་ཡིན། དེ་ལྟར་བྱེད་དགོས་དོན་དེ་ནི་མ་འོངས་པར། སྔར་བས་ཡར་རྒྱས་ཡོང་རྒྱུའི་རེ་བ་འཆང་ནས་བྱེད་ཀྱི་མེད། ངས་དེ་ལྟར་བྱེད་དགོས་དོན་དེ་ནི་མ་འོངས་རྒྱལ་ནང་དང་རྒྱལ་སྤྱི་གཉིས་ཀར་གནས་སྟངས་སྡུག་པོ་ཞིག་ཏུ་འགྱུར་སྲིད་རྒྱུ་དེ་སེམས་ཁྲལ་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཞིག་ཆགས་ཀྱི་ཡོད་པར་བརྟེན་ནས་བྱེད་ཀྱི་ཡོད་ཅེས་བརྗོད་ཡོད་འདུག་ཨ་ཡེ་ཤ་ལྟ་བུའི་རྒྱབ་སྐྱོར་དེ་རིགས་ནི་བྷེ་ཌེན་གྱི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་རུ་ཁག་གིས་གནད་འགག་དེ་ཙམ་གྱི་ཆེན་པོ་ཞིག་ཏུ་ངོས་འཛིན་བྱེད་མི་སྲིད་པ་ཞིག་ཡིན་ན་ཡང། སྲིད་འཛིན་ཇོ་བྷེ་ཌེན་སླར་ཡང་སྲིད་འཛིན་ལ་འོས་འདེམས་ཡོང་རྒྱུའི་དྲིལ་བསྒྲགས་ཀྱི་ཐབས་ཇུས་ལ་རྒྱབ་སྐྱོར་བྱས་པ་ཞིག་ཆགས་ཀྱི་ཡོད་པ་དང། དེང་སྐབས་དམངས་གཙོ་ཚོགས་པའི་མི་མང་པོ་ཞིག་ནི་སྲིད་འཛིན་ཇོ་བྷེ་ཌེན་མཆོག་གི་ལས་དོན་མཛད་ཕྱོགས་ཀྱི་ཐོག་ནས་སྲིད་འཛིན་ཟུར་པ་ཌོ་ནལ་ཏྲོམ་ལ་འོས་བསྡུའི་སྐབས་རྒྱལ་ཁ་ཐོབ་པ་ཞིག་ཏུ་འགྱུར་སྲིད་རྒྱུ་དེ་འཇིགས་སྣང་བྱེད་དགོས་པའི་གནས་སྟངས་ཤིག་ཀྱང་ཡོང་གི་ཡོད་པ་རེད། གང་ཡིན་ཞེ་ན། མངའ་སྡེ་མི་ནི་སོ་ཊ་ལྟ་བུའི་གྲོང་རྡལ་ཁག་གི་ནང་མི་མང་པོས། སྔོན་འགྲོ་དང། རྒྱལ་ཡོངས་འོས་བསྡུ་ཆེན་མོའི་སྐབས་ངོ་རྒོལ་གྱི་འོས་ཤོག་འཕངས་སྲིད་པ་ཞིག་ཆགས་ཀྱི་ཡོད་པ་དང། འདི་ལྟར་བྱུང་བ་ཡིན་ན། སྲིད་འཛིན་ཟུར་པ་ཁྲོམ་སླར་ཡང་སྲིད་འཛིན་ལ་འོས་འདེམས་ཀྱི་བསམ་བློ་གཏོང་བའི་གནས་སྟངས་ཤིག་ཀྱང་ཆགས་ཡོད་པ་རེད། རེས་གཟའ་མིག་དམར་ཉིན་གྱི་སྔོན་འགྲོའི་འོས་བསྡུའི་སྐབས་སྲིད་འཛིན་ཇོ་བྷེ་ཌེན་མཆོག་ལ་མངའ་སྡེ་མི་ནི་སོ་ཊ་ཐེ་བའི་མངའ་སྡེ་གཞན་བཅོ་ལྔ་ཙམ་གྱི་ནང་དམངས་གཙོ་ཚོགས་པའི་འོས་ཤོག་འཕེན་མཁན་གྱི་རྒྱལ་ཁ་ཆེན་པོ་ཞིག་ཐོབ་རྒྱུ་ཡིན་པའི་ངོས་འཛིན་བྱེད་དགོས་པ་ཞིག་ཆགས་ཀྱི་ཡོད་པ་མ་ཟད། བདུན་ཕྲག་འགའ་ཤས་ཀྱི་རྗེས་སྐུ་ཞབས་བྷའི་ཏན་ནི་དམངས་གཙོ་ཚོགས་པའི་སྲིད་འཛིན་གྱི་འོས་མིར་གཏན་འཁེལ་ཡོང་རྒྱུ་ཡིན་པའི་ངོས་འཛིན་ཡང་དཔྱད་ཞིབ་པ་ཁག་གིས་བྱེད་དགོས་པ་ཞིག་ཏུ་འགྱུར་བཞིན་ཡོད་འདུག་སྲིད་འཛིན་ཇོ་བྷའི་ཏན་མཆོག་གི་དགུང་ལོ་དང་མཛད་ཕྱོགས་ཁག་གི་ཐོག་དམངས་གཙོ་ཚོགས་པའི་མི་མང་པོ་ནས་བློ་ཚབས་བྱེད་དགོས་པ་ཞིག་ཀྱང་ཆགས་ཀྱི་ཡོད་པ་དང། དེ་ཡང་མངའ་སྡེ་མི་ནི་སོ་ཊའི་དམངས་གཙོ་ཚོགས་པའི་སྲིད་སྐྱོང Tim Walz ཡིས་གསར་འགོད་པའི་བཅར་འདྲི་དང་ལེན་གནང་སྐབས་དེ་སྔ་སྲིད་འཛིན་རེ་གྷན་གྱིས་སྲིད་འཛིན་གྱི་ལས་དུས་གཉིས་པར་འོས་འདེམས་ཡོང་རྒྱུའི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་སྤེལ་སྐབས་ཨ་མི་རི་ཀའི་མ་འོངས་ཀྱི་ཐད་བཟང་ཕྱོགས་ཀྱི་ལྟ་སྟངས་ཧ་ཅང་གི་བཟང་པོ་ཞིག་ཡོད་པ་ལྟར་དེང་སྐབས་ཡོད་མེད་དེ་ནི་བརྗོད་ཐུབ་དཀའ་བ་ཞིག་རེད། སྲིད་འཛིན་ཇོ་བྷའི་ཏན་ལ་རྒྱབ་སྐྱོར་བྱེད་མཁན་མང་པོ་ཡོད་ཀྱང། རྒྱབ་སྐྱོར་དེ་ནི་སྲིད་འཛིན་ཨོ་བྷ་མས་སྲིད་འཛིན་ལས་དུས་གཉིས་པའི་འོས་བསྡུ་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་སྐབས་ཀྱི་རྒྱབ་སྐྱོར་བྱེད་མཁན་གྱི་སྤྲོ་སྣང་ལྟར་མེད་པ་བརྗོད་མཁན་ཡོད་ན་ཡང། ང་དེར་ཧང་སངས་དགོས་པ་ཞིག་ཆགས་ཀྱི་མི་འདུག་ཅེས་གསུངས་ཡོད་འདུག་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུ་དེ་བཞིན་ད་བར་དུ། སྤྱི་མཐུན་ཚོགས་པའི་འོས་ཤོག་འཕེན་མཁན་རྣམས་སྤྲོ་སྣང་ལྡན་པ་དང། དགའ་ཚོར་ཆེན་པོ་བྱེད་དགོས་པ་ཞིག་བྱུང་མེད། གང་ཡིན་ཞེ་ན་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་འགྲན་བསྡུར་འགོ་བཙུགས་བྱས་པ་ནས་བཟུང་སྲིད་འཛིན་ཟུར་པ Trump ལ་རྒྱལ་ཁ་ཐོབ་རྐྱང་བྱས་ཡོད་ན་ཡང། དེ་སྔ Donald Trump ཀྱིས་ཨ་མི་རི་ཀའི་སྲིད་འཛིན་གནང་སྐབས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་གནང་མཁན Nikki Haley ཡིས་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་འགྲན་བསྡུར་གྱི་ནང་མུ་མཐུད་ནས་ཞུགས་བཞིན་ཡོད་པར་བརྟེན་ནས་སྲིད་འཛིན་ཟུར་པ Donald Trump གྱི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་རུ་ཁག་གིས་ཧའེ་ལི་འོས་བསྡུའི་འགྲན་བསྡུར་ནས་ཕྱིར་འཐེན་བྱེད་དགོས་པའི་གནོན་ཤུགས་ཧ་ཅང་གི་ཆེན་པོ་གཏོང་དགོས་པ་ཞིག་ཀྱང་ཆགས་ཡོད་པ་བཅས། གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་གྱི་འདྲ་ས་ཞིག་ཡིན།
འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། པཱ་ཀི་སི་ཐན་གྱི་གསར་དུ་འདེམས་ཐོན་བྱུང་བའི་གྲོས་ཚོགས་ཀྱིས་རེས་གཟའ་ཉི་མའི་ཉིན། Shehbaz Sharif། ཡོ་རོབ། ཡུལ་དེའི་སྲིད་བློན་ལས་དུས་གཉིས་པར་འོས་འདེམས་བྱས་ཡོད་པ་བཅས་ཀྱི་གནས་ཚུལ་ཞིག་ཀུན་བཟང་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། པཱ་ཀི་སི་ཐན་གྱི་ནང་ཉེ་དུས་རྩོད་གཞི་ཅན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱས་པའི་རྗེས། ཡུལ་དེའི་ནང་མཉམ་འབྲེལ་སྲིད་གཞུང་ཞིག་འཛུགས་མ་ཐུབ་པར་དུས་འགྱངས་བྱས་ཏེ། མཐར་བདུན་ཕྲག་གསུམ་གྱི་རྗེས། ཡུལ་དེའི་ནང་གསར་དུ་འདེམས་ཐོན་བྱུང་བའི་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱིས་འདི་ཚེས་གསུམ་རེས་གཟའ་ཉི་མའི་ཉིན། ཤཱ་བཱད་ཤཱ་རིབ་ཡུལ་དེའི་སྲིད་བློན་གྱི་ལས་དུས་གཉིས་པར་བསྐོ་འདེམས་བྱས་ཡོད་པ་རེད། དེ་ཡང་དེང་སྐབས་བཙོན་ཁང་དུ་ཡོད་པའི་པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་རྒྱབ་སྐྱོར་བྱེད་སའི་སྲིད་བློན་གྱི་འོས་མི་ཨོ་མར་ཨ་ཡུབ་ལ་འོས་ཤོག་གྲངས་དགུ་བཅུ་གོ་གཉིས་ཐོབ་སོན་བྱུང་བའི་ཐོག་ནས་ཕམ་ཉེས་བྱུང་ཡོད་པ་དང། དེའི་གོང་དུ་པཱ་ཀི་སི་ཐན་གྱི་ནང་རྒྱལ་ཡོངས་འོས་བསྡུ་མ་བྱས་སྔོན་དུ་ན་ནིང་སྤྱི་ཟླ་བརྒྱད་པ་བར་དུ་ཤཱ་རིབ་ཀྱིས་ཡུལ་དེའི་བར་བརྒལ་གྱི་སྲིད་གཞུང་སྣེ་ཁྲིད་བྱས་ཡོད་པ་དང། ད་ཆ་ཁོང་བསྐྱར་དུ་སྲིད་བློན་ལ་འདེམས་བསྐོ་བྱས་ཡོད་པ་རེད། ཉེ་དུས་བྱས་པའི་པ་ཀི་སི་ཐན་གྱི་རྒྱལ་ཡོངས་འོས་བསྡུ་དེའི་ནང་ཆབ་སྲིད་ཚོགས་པ་བྱེ་བྲག་པ་སུ་གཅིག་ལ་ཡང་སྲིད་གཞུང་བསྐྱང་རྒྱུའི་མང་མོས་འོས་ཤོག་ཐོབ་མེད་ཅིང། དེ་ཡང་པ་ཀི་སི་ཐན་གྱི་རྒྱལ་ཡོངས་གྲོས་ཚོགས་ཀྱི་ཚོགས་གཙོ་ཨ་ཡཱད་ས་ཏིག་གིས་ཡུལ་དེའི་སྲིད་གཞུང་བསྐྱང་རྒྱུར་ཚོགས་པ་བྱེ་བྲག་པ་གཅིག་ལ་འོས་ཤོག་གྲངས་བརྒྱ་དང་དྲུག་ཅུ་རེ་དགུ་ལྷག་ཐོབ་དགོས་ཀྱི་ཡོད་པ་ལྟར། ཤཱ་རིབ་དང་ཤཱ་རིབ་ཀྱི་ཚོགས་པར་རྒྱབ་སྐྱོར་བྱེད་མཁན་ཚོགས་པ་གཞན་གཅིག་མཉམ་རུབ་ཐོག་ནས་འོས་གྲངས། ཉིས་བརྒྱ་གཅིག་ཐོབ་སོན་བྱུང་ཡོད་སྟབས་ཁོང་པཱ་ཀི་སི་ཐན་གྱི་སྲིད་བློན་ལ་འདེམས་བསྐོ་བྱས་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད། གོང་ཞུས་ཡུལ་དེའི་སྲིད་བློན་གསར་པ་གསལ་བསྒྲགས་བྱས་མ་ཐག་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་རྒྱབ་སྐྱོར་བྱ་ཡུལ་པཱ་ཀི་སི་ཐན་གྱི་སུ་ནི་ཁ་ཆེའི་ཆོས་བརྒྱུད་ཆབ་སྲིད་ཚོགས་པས་ངོ་རྒོལ་སྐད་འབོད་ཤུགས་ཆེ་བྱས་པ་དང་ཆབས་ཅིག་ཨིམ་རན་ཁཱན་བཙོན་ཁང་ནས་གློད་བཀྲོལ་གཏོང་དགོས་པ་དང་དེ་བཞིན་པ་ཀི་སི་ཐན་གྱི་འོས་བསྡུའི་ནང་དྲང་བདེན་མིན་པའི་བྱ་སྤྱོད་སྤེལ་བའི་བརྒྱུད་ནས་ཤ་རིབ་ཡུལ་དེའི་སྲིད་བློན་ལ་འདེམས་བསྐོ་བྱས་པ་ཞིག་ཡིན་ལུགས་ཀྱི་ངོ་རྒོལ་སྐད་འབོད་ཤུགས་ཆེ་བྱས་ཡོད་པ་རེད། གསར་དུ་འདེམས་བསྐོ་བྱས་པའི་པ་ཀི་སི་ཐན་གྱི་སྲིད་བློན་ཤ་རིབ་ཀྱིས་གཏམ་བཤད་བྱས་པའི་ནང་ཡུལ་དེའི་དཔལ་འབྱོར་དང་རྒྱལ་སྤྱི་དང་འབྲེལ་བ་བྱེད་ཕྱོགས་སོགས་ལ་བསྒྱུར་བཅོས་གཏོང་རྒྱུ་ཐེ་བའི་གནད་དོན་མང་དག་ཅིག་གི་ཐད་གླེང་སློང་བྱས་ཡོད་ཀྱང། ཡུལ་དེའི་སྲིད་བྱུས་ལ་འགྱུར་བ་གཏོང་རྒྱུའི་སྐོར་ལ་གསལ་བསྒྲགས་གང་ཡང་བྱས་མེད་པ་རེད། ཁོང་གིས་པ་ཀི་སི་ཐན་གྱི་ནང་དཀའ་རྙོག་དུ་མ་ཞིག་ཡོད་པ་དེ་དག་སེལ་ཆེད། འབད་བརྩོན་ངེས་པར་དུ་བྱེད་དགོས་པ་དང། ལས་དོན་ཁག་པོ་ཇི་འདྲ་ཞིག་ཡིན་རུང་དེ་དག་མི་འགྲུབ་པ་གང་ཡང་ཡོད་མ་རེད་ཅེས་བརྗོད་འདུག་དེ་བཞིན་ཁོང་གིས་ཡུལ་དེའི་ནང་ཆབ་སྲིད་ཀྱི་ལྟ་བ་མི་འདྲ་བ་དང་སྲིད་ཇུས་མི་འདྲ་བ་ཡོད་པའི་ཕྱོགས་འགལ་ཚོགས་པ་རྣམས་དང་གྲོས་མོལ་བྱས་པའི་བརྒྱུད་ནས་སྒྲིག་འཇགས་བྱེད་འདོད་ཡོད་ཅེས་བརྗོད་འདུག་སུན་ནི་ཆོས་བརྒྱུད་ཆབ་སྲིད་ཚོགས་པའི་ཚོགས་མི་ཚོས་ཡུལ་དེའི་སྲིད་བློན་གསར་པ་ཤ་རིབ་ཀྱིས་གཏམ་བཤད་བྱེད་པའི་སྐབས་ལག་ཏུ་ཨིམ་རན་ཁཱན་གྱི་འདྲ་པར་འཁྱེར་ཏེ་འོས་ཤོག་རྐུ་མ་རྒྱག་མཁན་ཞེས་ངོ་རྒོལ་སྐད་འབོད་ཤུགས་ཆེ་བྱས་ཡོད་པ་རེད། ཉེ་དུས་སྤྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་པ་ཀི་སི་ཐན་གྱི་ནང་རྒྱལ་ཡོངས་འོས་བསྡུ་བྱས་པའི་སྐབས་ཡུལ་དེའི་མང་ཚོགས་ཀྱི་ལག་འཁྱེར་ཁ་པར་གྱི་འཕྲིན་གཏོང་དྲ་རྒྱ་ཡོངས་རྫོགས་བཀག་འགོག་བྱས་པ་དང་མི་འཛིན་བཟུང་བྱས་པ། དྲག་ཟིང་གི་གནས་ཚུལ་བྱུང་བ་དེ་བཞིན་རྒྱུན་ལྡན་ལྟར་མ་ཡིན་པར། འོས་བསྡུའི་གྲུབ་འབྲས་གསལ་བསྒྲགས་དུས་ཐོག་མ་ཡིན་པར་དུས་འགྱངས་སོགས་བྱས་པར་བརྟེན།

ང་ཚོའི་ལེ་ཚན་ཁག་ལག་འཁྱེར་འཕྲུལ་ཆས Android དང iPhone སོགས་པའི་ཁ་པར་དང Kindle དང iPad སོགས་པའི་ལག་ཐོག་གི་སྟབས་བདེའི་རིག་མཚོའི་འཕྲུལ་འཁོར་ཐོག་གསན་གཟིགས་གནང་རྒྱུ་ཡོད་པ་མ་ཚད། འབྲེལ་མཐུད་དྲ་རྒྱ Facebook དང Twitter WordPress Google Plus སོགས་ཐོག་གསན་གཟིགས་གནང་རྒྱུ་ཡོད། ཀུན་གླེང་བརྙན་འཕྲིན་གྱི་གསར་འགྱུར་དང་གླེང་མོལ་གྱི་ལས་རིམ་དང། བོད་དང་རྒྱལ་སྤྱིའི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དྲ་བརྙན་གསར་འགྱུར།
ཡང་དྲ་རྒྱའི་ནང་ལ་བོད་དང་འབྲེལ་བའི་གནས་ཚུལ་གྱི་ལས་རིམ་དྲ་སྣང་གི་བོད་དང།

དེ་ག་ནང་བཞིན་འགྱུར་བ་ཁག་དང་མ་འོངས་ཁ་ཕྱོགས་སོགས་ཀྱི་སྐོར་ལ་འདི་གའི་གསར་འགོད་པ་བསྟན་འཛིན་ནོར་བཟང་ལགས་ནས ྋགོང་ས་མཆོག་གི་ཡོ་རོབ་ནང་གི་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་དང་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཨ་རི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ཐོག་ནས་ཉེ་ཆར Belgium གི་གྲོང་ཁྱེར Brussels ནང་ལ་ཡ། ཚོགས་གྲུབ་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་དང་འབྲེལ་ནས། སྤྱི་ཡོངས་དང་ལྷག་པར་དུ་ད་བོད་དོན་འཐབ་རྩོད་ཀྱི་གནས་སྟངས་འདིའི་ཐོག་ལ་ཡ་རྒྱལ་སྤྱིའི་རྒྱབ་སྐྱོར་དེ་གལ་ཆེན་པོ་ག་ཚད་ཆགས་ཀྱི་ཡོད་མེད་དང། དེ་བཞིན་གྱི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ད་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ནང་ལ་ཡང་གསར་འཛུགས་གནང་བ་ཅིག་ཆགས་ཀྱི་འདུག་ཨ་ནི་སྤྱི་ཡོངས་སྒང་ལ་ཡ་གླེང་མོལ་ཞུ་གི་ཡིན་ང་ཚོས་ལས་རིམ་འདིའི་ཆེད་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡུ་རོབ་དམིགས་བསལ་སྐུ་ཚབ་ཟུར་པ་སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་གདན་འདྲེན་ཞུས་ཡོད། སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ཡིན་པ་ནི་ད་རྩ་བའི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ངོ་སྤྲོད་མི་དགོས་པ་འདྲ་བོ་ཅིག་རེད་ཡིན་པ་ཡིན་ནས་ད། སྐུ་ངོ་དེ་སྔ་རྒྱུན་རིང་པོ་ཅིག་གི་ཨ་ནི་སྐུ་ཚབ་དོན་གཅོད་གནང་ཡོད་རེད་དེ་ནས་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་བོད་རྒྱ་ཞི་མོལ་བོད་རྒྱ་འབྲེལ་མོལ་དང་འབྲེལ་ནས། བཀའ་ཟུར་ཨ་ནི་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་དང་ལྷན་དུ་ཨ་ནི་དམིགས་བསལ་སྐུ་ཚབ་ཀྱི། ཐུགས་འགན་ཡང་བཞེས་ཡོད་རེད། ངས་ད་ལྟ་ངོ་སྤྲོད་ཞིབ་ཕྲ་མེད་པའི་ཐོག་ནས། སྐུ་ངོ་ཐོག་མར་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡ་དང། དང་ཐོག་འདི་ལ་ཡ་སྐུ་ངོ་ད། རྒྱལ་སྤྱིའི་རྒྱབ་སྐྱོར་འདི་ད་ཅིག་གི་བོད་དོན་འཐབ་རྩོད་ཐོག་ལ་ཡ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད། ཨ་ནི། ད་ལྟ་གོང་དུ་ངོ་སྤྲོད་ནང་ཕྱིན་པ་ནང་བཞིན་ད་སྐུ་ངོ་ཡིན་པ་ཡིན་ན་ད་དེའི་བརྒྱུད་རིམ་དེ་གའི་ཆ་ཚང་ལོ། བོད་དོན་རྒྱབ་སྐྱོར་ཚོགས་པ། གལ་གནད་ག་འདྲས་ཡིན་མེད་དང་ཐོག་མར་བཙུགས་པའི་སྐབས་དང་དེའི་རྒྱལ་སྤྱིའི་རང་བཞིན་ཐོག་ནས་གལ་གནད་ག་འདྲས་ཆགས་ཀྱི་ཡོད་རེད་རྒྱ་ནག་གི་འགྱུར་བ་དང་འཕེལ་རིམ་རེད་ལྷག་པར་དུ་བོད་མིའི་འཐབ་རྩོད་ཀྱི་གནས་སྟངས་འདི་གས་ཚང་མ་ལ་ཡ་ད་སྐུ་ངོ། རྒྱུས་མངའ་མཁྱེན་རྟོགས་ཡག་པོ་ཞེ་པོ་ཅིག་ཡོད་པ་ཆགས་བསྡད་ཀྱི་ཡོད་རེད་ད་ལྟ་ང་ཚོས་ལས་རིམ་འདིའི་ཐོག་ནས་ཐོག་མར་སྐུ་ངོ་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡ་དང་ད་ལྟ་ཉེ་ཆར་སྦེལ་ཇེམ་ནང་ཚོགས་པའི་གི་ད་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་དེའི་ཐོག་ལ་ཡ་སྤྱི་ཡོངས་སྐུ་ངོ་གཟིགས་ཚུལ་ག་འདྲ་བྱུང་ཡོད་ན།

མང་པོ་མཐོང་སོང། ལྷག་དོན་དུ་འོ་ནི་ཡང་གཅིག་གིས་གྲོགས་པོ་གསར་པ་ངོ་མ་ཤེས་པ་དེ་འདྲ་ཡང་མང་པོ་ཞིག་འདུག་ཨ་ནེ་གཅིག་གིས་དམིགས་བསལ་གྱི་ང་དོ་སྣང་ཡོང་ཡ་གཅིག་དེ་ཨ་ནེ་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལ་ཡ་ང་ཚོ

བར་གྱི་ཆིངས་དེ་ཨ་ནི་ད་གཅིག་གི་མཇུག་བསྡོམས་རེད་ཅེས་པ་ཡིན། བོད་དོན་རྒྱབ་སྐྱོར་ཚོགས་པ་དེ་ད་ལྟ་ཡིན་ན་ཡང་ཨ་ནི་གཅིག་གི་སྲ་ཐང་ཐང་བཟོ་ཅིག་གནས་བཞག་ཟེར་དེ་དེ་འདྲའི་གི་མཐོང་ཚུལ་ཤུགས་ཆེན་པོ་ཞིག་བྱུང། འོ་ལགས་སོ་ཁོང་ད་ལྟ་གྲོགས་པོ་རྙིང་པ་དང་ཨ་ནི་གཅིག་གསར་བ་མང་པོ་ཅིག་མཇལ་ཡ་བྱུང་སོང་གསུངས་པ་རེད་ངའི་ད་ལྟ་དྲི་བ་རྗེས་མ་དེ་ད་ག་རང་ཆགས་བསྡད་ཀྱི་ཡོད་ད། སྐུ་ངོ་ཡིན་པ་ཡིན་ན་ད་ཅིག་གི་རྒྱལ་སྤྱིའི་གི་ཐོག་ནས་ཨ་ནི་ཅིག་གི་ཚོགས་འདུ་དང་གནད་ཡོད་མི་སྣ་ད་ཤེས་ཡོན་མི་སྣ་དང་ཆབ་སྲིད་གི་ད་འགན་ཡོད་རྒྱུ་གནད་ཡོད་མི་སྣ་མང་པོ་ཅིག་རྒྱུས་མངའ་མཁྱེན་རྟོགས་ཡག་པོ་ཡོད་པ་ཆགས་བསྡད་གི་ཡོད་རེད། ད་ཅིག་གི་གྲོགས་པོ་རྙིང་པ་ནང་བཞིན་ཅིག་གི་སྐུ་ངོ་སྔོན་མ་ཚོགས་འདུ་སྔ་རྗེས་མང་པོ་ཅིག་ལ་ཕེབས་ཡོད་དུས་ཀ་ལ་དེ་སྔའི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཡོད་པའི་གི་གྲོགས་པོ་རྙིང་པ་དེ་གའི་ནང་བཞིན་གི་ཡང་གྲོགས་པོ་གསར་བ་དེ་གའི་ནང་ལ་ཡང་གཟིགས་གནང་གི་འདུག་པས་ཁོང་ཚོའི་གི་ད་ག་ལ་འོ་རེད་བོད་པ་ལ་བཅངས་པའི་གི་ག་རེ་ཞུ་དགོས་རེད་ད་ཅིག་གི་རྒྱབ་སྐྱོར་དེ་གི་གི་ཨ་ནི་རྣམ་པ་ལ་ཡ་ཁྱད་པར་འདྲ་བོ་ཅིག་ག་འདྲ་འདྲ་ཅིག་ཁྱད་པར་གཙོ་བོ་འགྱུར་བ་འདྲ་བོ་ཅིག་ག་འདྲ་འདྲ་ཅིག་གཟིགས་ཡོད་ན།
ད་འགྱུར་བ་ཅིག་གི་ཆེན་པོ་ཟེར་ན་ད་ལྟ་ད་ལྟ་ཡིན་པ་ཡིན་ན་ཡང་ཅིག་གི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལོ་ཚོགས་མི་མང་པོ་དེ་ཁ་སང་ཕ་གིར་བཅར་སྡོད་བཅར་མཁན་ནང་ནས་མང་པོ་དེ་ད་ལྟ་ཡིན་ཡང་ཏོག་ཙམ་ཞིག་གི་དགུང་ལོ་མཐོ་བ་དེ་ཚོ་རེད་ཤག་དགུང་ལོ་གཞོན་གཞོན་དེ་འདྲ་ཡང་འདུག་ས་ཡིན་ཡང་མང་པོ་དེ་དགུང་ལོ་ཆེ་བ་དེ་འདྲ་བྱས་ཨ་ནི་ད་གང་ལྟར་ཅིག་གི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱ་བརྒྱད་གྱ་དགུ་པོའི་ནང་ལོ

ཨ་ནེ་གཅིག་གི་འདས་པའི་ལོ་བཅུ་ཕྲག་མང་པོ་ནང་ལ་ཡུ་རོབ་དང་བྱས་འཛམ་གླིང་ག་ས་གང་མེད་ལ་ཆིབས་བསྒྱུར་མང་པོ་ཞེ་པོ་ཅིག་གནང་བ་རེད། དེ་འདྲའི་རྐྱེན་གྱིས་རྒྱལ་བ་རིན་པོ་ཆེའི་རྗེས་འཇུག་ཨ་ནི་རྒྱལ་བ་རིན་པོ་ཆེ་གི་གསུང་ཆོས་གསུང་བཤད་དང་གསུང་ཆོས་དེ་འདྲ་ལ་བཅར་མྱོང་མཁན་ཨ་ནི་རྒྱལ་བ་རིན་པོ་ཆེ་གི་ཕྱག་དེབ་དེ་འདྲ་ཡང་མང་པོ་མཐོང། མཐོང་དེས་ནི་བོད་དོན་ལ་ཨ་ནི་གཅིག་གི་སེམས་ཐག་ཉེ་པོ་དང་རྒྱབ་སྐྱོར་སླེབས་བཞིན་པ། དེ་འདྲ་མང་པོ་རེད་བཞག། དེ་ཚོ་དགུང་ལོ་བགྲེས་པ་དེ་ཚོ་རེད་ལོ་གཞོན་པ་ནང་ལོ་ད་ལྟ་གཅིག་གི་ད་ལྟ་ཡིན་པ་ཡིན་ན་ཡང་གྲངས་ཀ་དེ་ང་རང་ཚོ་གི་ཅིག་གི་རེ་བ་སྐྱེ་བ་དང་འདོད་པ་ཁེངས་པ་ཅིག་ད་ལྟ་ཡ་ཕྱི་རྗེས་མེད་ནས་ལོ་གཞོན་པ་སླེབས་ཡག་དེ་ད་ལྟ་ཡ་མུ་མཐུད་དུ་འབད་བརྩོན་བྱེད་དགོས་པ་དང་གྲངས་ཀ་དེ་ནི་ཡ་ཡར་སྤར་ཐུབ་ཡ་གི་ཅིག་གི་མིང་གི་གཙོ་བའི་དུས་སུ་གནད་འགག་ཆེན་པོ་ཞེ་དྲག་ཆགས་ཤག་གཅིག་གིས་ལོ་གཞོན་པ་དེ་ཚོ་ད་ལྟ་གྲངས་ཀ་གྲངས་ཀའི་ཐོག་ནས་བྱེད་པ་ཡིན་ན་ཏོག་ཙེ་ཉུང་བ་ཆགས་ཏེ་བཞག་ད་དམིགས་བསལ་ད་གིན་ངས་ཞུ་བ་ནང་བཞིན་ཞུ་བ་གཅིག་ད་གཅིག་གིས་ནུབ་ཕྱོགས་རྒྱལ་ཁབ་མང་པོ་ནང་ལོ་བོད་མི་མང་རུ་ཕྱིན། ཨ་ནི་དེ་འདྲ་ཡིན་ཙང་ཨ་ནི་གཅིག་གིས་ཨ་མི་རི་ཀ་དང་ཡུ་རོབ་དང་ཨོ་སི་ཀྲེ་ལི་ཡ་དང་དེ་འདྲའི་ནང་ལོ། བོད་མི། གཅིག་གིས། ལོ་གཞོན་པ་དེ་འདྲ་མང་པོ་གཅིག་གིས། རྒྱབ་སྐྱོར་ཚོགས་པ་ནང་ནས་འཛུལ་ཏེ། བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་གཅིག་གིས་ཆ་ཤས་བླངས་ཏེ། གཅིག་གིས་ལས་འགུལ་རྩོམ་མཁན་དེ་འདྲ། དེ་འདྲ་མང་རུ་འགྲོ་གི་ཡོད་པ་འདྲ། མང་རུ་འགྲོ་གི་འདུག། ད་ལོ་གཞོན་པ་ནང་ལ་མང་བ་སུ་འདྲ་དེ་བོད་མི་ཆགས་ཏེ་བཞག།

ཉུང་ངུ་ཡོད་པ་དེ་དངོས་གནས་ཚུལ་དྲན་ས་དེ་རིང་ཚོགས་འདུ་འདིའི་ནང་ལོ་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་གིས་དེ་ཚོའི་གི་སྐུ་ཚབ་དེ་འདྲ་བཏང་བཞག་པ་ཅིག་རེད་བ། དེ་ཡིན་ཙང་ཚོགས་མི་ཚང་མ་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་ཚོགས་མི་ཡིན་པ་ཚང་མ་སླེབས་ཡོད་མ་རེད་བ། བོད་དོན་རྒྱབ་སྐྱོར་ཚོགས་པའི་ནང་འཇར་མ་ནི་ལ་ཡིན་ན་འཇར་མ་ནི་ལ་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་གསུམ་ཅིག་ཡོད་རེད་དེ་ཚོའི་ཁོ་རང་ཚོ་གི་སྐུ་ཚབ་བཏང་བཞག་པ། སྐུ་ཚབ་བཏང་བཞག་པའི་ནང་ལ་ཏོག་ཙམ་ཞིག་གིས་ཚོགས་པ་ཁོ་རང་གི་ལོ་རྒྱུས་དང་ཚོགས་པ་ནང་ལ་ཞུགས་ཏེ་ཡུན་རིང་ཙམ་ཕྱིན་མི་ཡུལ་ཡོད་པ་དུ་གཏོང་གི་རེད་བ། དེ་འདྲ་ཡིན་ཙང་དེ་འདྲའི་ཐོག་ནས་ཡང་ཕྱི་རྒྱལ་གྱི་ཚོགས་མི་ནང་ནས་ལོ་གཞོན་པ་ཏོག་ཙམ་ཉུང་རུ་ཆགས་ཡ་ཚ་དེ་འདྲའི་འགལ་རྐྱེན་མེད་ན་བསམ་གི་འདུག། ལགས་ལགས་སོ། སྐུ་ངོ་ད་ལྟ་གོང་དུ་བཀའ་མོལ་གནད་འགག་ཅིག་གསུངས་གནང་བ་རེད་ད་ལྟ། ད། ལོ་གཞོན་པ། ཞེ་དྲགས་མེད་པ་དང་ཨ་ནི་གཅིག་གིས་ད་སྐུ་ངོ་གྲོགས་པོ་རྙིང་པ་འདི་གས་མང་ཆེ་བ་འདི་གས་དེ་ད་ཅིག་ང་ཚོ་སེམས་འཚབ་བྱེད་སའི་གི་གནད་དོན་གཙོ་བོ་གཅིག་དེ་རེད་ཤག་ད་བོད་མི་སྤྱི་ཚོགས་ནང་ལ་ཡ་ད་ཅིག་དབུས་ལ་བཞུགས་མཁན་ཡིན་པ་ཡིན་ན་རེད་བོད་མི་མང་མི་མང་སྤྱི་བྱིངས་ཡིན་པ་ཡིན་ན་རེད་ད་ང་ཚོ་ལ་ད་ལྟ་བར་དུ་ལ་དེ་སྔ་རྒྱབ་སྐྱོར་གནང་མཁན་དགུང་ལོ་བགྲེས་པ་དེ་གས་འདི་ད་རྔམ་བརྗིད་མ་གཏོགས་ད་ཉུང་རུ་ཉུང་རུ་ད་ཨ་ནི་ཅིག་གི་མེད་པ་ཆགས་འགྲོ་གི་རེད་ད་འདི་བར་དུ་འདི་ལ་ད་ང་ཚོའི་ཁ་གསབ་ད་མ་སོང་ནས་ད་འདི་ག་འདྲས་འདྲ་ཅིག་བྱེད་ཐུབ་གི་རེད་ག་འདྲས་འདྲ་ཅིག་གནས་སྟངས་ཆགས་གི་རེད་བསམ་ཡས་འདི་ད་འདི་ང་ཚོ་སེམས་འཚབ་ཆེན་པོ་ཞེ་པོ་ཅིག་ལ་ཡ་ཆགས་བསྡད་ཡོད་རེད་ཨ་ནི་ད་ནང་སྐུ་ངོ་གི་གོང་ལ་ཡ་བཀའ་གནང་སོང་ང་ཚོ་ད་ཏིས་ལས་འགུལ་སྤེལ་དགོས་གི་འདུག་ལོ་གཞོན་པ་མང་པོ་ཅིག་ལ་ཡ་འདི་འདྲས་ཅིག་ཕེབས་ཐུབ་ཡས་ང་ཚོ་འབད་བརྩོན་གནང་དགོས་གསུངས་པ་རེད་སྐུ་ངོ་རྣམ་པ་ཚོ་ད་དཔེ་ན་དེ་སྔ།

ནང་ལོགས་ལ་ཡར་ཡོང་ཐུབ་ཡག་གི་སྒོ་དང་མ་སོ་ནས་ཕྱེ་ཡག་གི་ལྡེ་མིག་འདི་གཙོ་བོ་འདི་སྐུ་ངོ་ག་འདྲས་ཅིག་གི་བྱེད་དགོས་ཀྱི་ཡོད་རེད་ལགས། རེད་ད་དེ་ཚོ་ང་རང་ཚོ་དཀའ་ངལ་མང་པོ་ཞིག་འཕྲད་ཀྱི་འདུག་བ་ཡིན་ཡང།

ཆབ་སྲིད་ཀྱི་ཆབ་སྲིད་ལོ། འཛམ་བུ་གླིང་གི་གཅིག་གི་ཆབ་སྲིད་ཀྱི་གནས་སྟངས་ཐོག་ལ་དོ་སྣང་བྱེད་ཡ་ཆ་ཤུགས་ཆེན་པོ་ཞེ་པོ་བྱུང་བ་རེད་གང་ཡིན་ཟེར་ན། ད་ཅིག་གི། དམར་པོའི་གི་རྒྱལ་ཁབ་མང་པོ་ཅིག་ནང་ལོ། ཨ་ནི་ཅིག་གི། ངོ་རྒོལ་གི་ལས་འགུལ་འདྲ་མི་འདྲ་མང་པོ་ཞུ་བྱུང། ཨ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ཡིན་ན། ཨུ་རུ་སུ་དམར་པོ་དེ་འབུ་ལུག་བར་བ་དེའི་དངོས་དོད་པ་ནི་ད་གང་ལྟར་གཅིག་གིས་ཡུ་རོབ་ཤར་ཕྱོགས་ཡིན་ན་ཡུ་རོབ། དམར་པོའི་གི་སྲིད་གཞུང་མང་པོ་ནང་ལ་ཨ་ནི་གཅིག་གིས་གཅིག་གིས་དམངས་གཙོའི་གི་ལས་འགུལ་རྩོམ་མཁན་དང་རང་དབང་མང་བ་དགོས་ཀྱི་འདུག་ཟེར་ལས་འགུལ་རྩོམ་མཁན་མང་པོ་ཞིག་བྱུང་པ་རེད་དེ་འདྲ་ཡིན་དུས་ཁོ་ལ། གཅིག་གི་ཡུ་རོབ་ནུབ་ཕྱོགས་རྒྱལ་ཁབ་ནང་ལ་སྐབས་དེ་དུས་ཀོ་ལོ་ཆབ་སྲིད་ལོ་ཆབ་སྲིད་ཀྱི་གནས་སྟངས་ཐོག་ལ་དོ་སྣང་བྱེད་མཁན་དོ། Call from Power US། ཨ་ནི་ཡང་གཅིག་གི་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡང་ན་གཞོན་དེ་ཚོ་ཡིན་པ་ཡིན་ན་ཡང་ཆབ་སྲིད་ཀྱི་གནས་སྟངས་དང་དེ་ཚོའི་ཐོག་ལ་ཨ་ནི་དོ་སྣང་སྤྲད་དེ་ཨ་ནེ་གཅིག་གི་ཆབ་སྲིད་ཀྱི་ལས་འགུལ་འདྲ་མི་འདྲ་མང་པོ་རྩོམ་མཁན་གྱི་ཚོགས་པ་ནང་ལ་ཡང་འཛུལ། ཨ་ནེ་གཅིག་གི་ཚོགས་པ་གསར་པ་དེ་འདྲ་ཡང་བཙུགས། ཨ་ནེ་གཅིག་གིས་དེ་འདྲ་བྱས་ཏེ་ལས་འགུལ་རྩོམ་ཡ་ལོ་ཨ་ནེ་གཅིག་དོ་སྣང་དང་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་བ་རེད། ད་ཡིན་ནའང་དེང་སང་དུས་ཚོད་ལོ། ཆབ། ནུབ་ཕྱོགས་རྒྱལ་ཁབ་ནང་ལ་བྱས་པ་ཡིན་ན་ཡང། ཆབ་སྲིད་རང་གི་ཐོག་ལོ། ནུབ་ཕྱོགས་ཀྱི་གཞོན་ནུའི་ནང་ལོ་ཞེ་པོ་གཅིག་གི་སྔོན་མ་ནང་བཞིན་དེ་ཙམ་གྱི་དོ་སྣང་དང་སེམས་ཁུར་བླངས་མཁན་དེ་འདྲ་ཅིག་གི་ཤུགས་ཆེན་པོ་ཡོད་མ་རེད། ད་ཡིན་ནའི་ཡང་དེང་སང་དུས་ཚོད་ལོ། ན་གཞོན་མང་པོ་ཞེ་པོ་གཅིག་གི་དོ་སྣང་དང་ཡང་སེམས་ཁུར་བྱེད་སའི་གི་གནད་དོན་གཅིག་དེ་འཛམ་བུ་གླིང་གི་ཁོར་ཡུག་གནས་སྟངས་དེ་ཆགས་ཀྱི་ཡོད་རེད། ཁོར་ཡུག་གནས་སྟངས་སྐོར་ལ་ད་དེ་ཚོ་གཅིག་གི་ལུང་པ་འདྲ་མི་འདྲ་མང་པོ་ཞེ་བོ་ཞིག་ནང་ལོ། མང་བ་གཞོན་གཞོན་དེ་འདྲ་གིས་ཨ་ནེ་གཅིག་གི་ལས་འགུལ་ནང་ལ་ཞུགས་ཏེ་དེ་འདྲ Fridays for གཅིག་ག་ས་ཅིག་གི་ག་ས་ད་ལྟ་ཚོགས་པ་ཅིག་འདུག་པ Fridays for Futures ཡིན་ན་ཅིག་ག་ད་གཞོན་ནུའི་གི་ཁོར་ཡུག་ཨ་ནེ་གཅིག་གི་ད་ལྟ་དེ་འཛམ་བུ་གླིང་གི་ཁོར་ཡུག་གནས་སྟངས་ལ་སྲུང་སྐྱོབ་བྱེད་ཡ་དེ་འདྲའི་སྐོར་ལ་ལས་འགུལ་རྩོམ་དགོས་འདུག་ཟེར་ཏེ་ཤུགས་རྒྱག་མཁན་ཞེ་པོ་ཤུགས་ཆེན་པོ་ཆགས་ཡོད། དེང་སང་ནུབ་ཕྱོགས་རྒྱལ་ཁབ་ཡིན་ན་ག་ས་ག་བ་ལོ་འཛམ་བུ་གླིང་གི་ཨ་ནེ་གཅིག་གི་ཚོགས་པ་དེ་འདྲ་འདུག་པ་ཁོར་ཡུག་སྲུང་སྐྱོབ་བྱེད་ཡ་ཆེད་དུ། དེ་འདྲ་ཡིན་ཙང། དེང་སང་ངས་བོད་ཀྱི་གནས་སྟངས་ཐོག་ལ་བྱས་པ་ཡིན་ན་ཡང། བོད་ཀྱི་ཁོར་ཡུག་དེ་འཛམ་བུ་གླིང་གི་ཁོར་ཡུག་གནས་སྟངས་ཐོག་ལ་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད། དེ་འདྲ་ཡིན་ཙང་བོད་པའི་གི་གནད་དོན་དེ་གཅིག་གི་ཆོས་དང་རིག་གཞུང་གཅིག་གཅིག་པོ་མ་ཡིན་པ། ཁོར་ཡུག་གི་གནས་སྟངས་ཐོག་ལ་ཡིན་ནའི་བོད་ཀྱི་གནད་དོན་དེ་གནད་འགག་ཆགས་ཀྱི་ཡོད་པ། བོད་ཀྱི་ཁོར་ཡུག་དེ་སྲུང་སྐྱོབ་བྱེད་ཡ་དེ་འཛམ་བུ་གླིང་གི་གཅིག་གི་ཁེ་ཕན་ཞིག་ཞིག་ཡིན་པ། དེ་གི་ཁྱབ་བསྒྲགས་དང་ཨ་ནེ་གཅིག་གི་དེ་གི་གོ་རྟོགས་ཤུགས་ཆེ་རུ་བཏང་ཡ་ཐོག་ལ་ང་ཚོ་ལས་འགུལ་རྩོམ་ཐུབ་མོ་ཡིན་ན། ཨ་ནེ་ནུབ་ཕྱོགས་རྒྱལ་ཁབ་དུ་མ་ལ་ཡིན་ནའི་ཡང་ནུབ་ཕྱོགས་རྒྱལ་ཁབ་ནང་ནས་ནུབ་ཕྱོགས་ཀྱི་གཞོན་ནུ་མང་པོ་ཅིག་བོད་དོན་གྱི་གནད་དོན་ཐོག་ལ

ཡུ་རོབ་ཀྱི་གླིང་ཕྲན་ནང་ལོ་དམག་ཆེན་པོ་དེ་འདྲ་ཅིག་གིས་བརྒྱབ་པ་དེ་ད་ཐེངས་དང་པོ་ཆགས་ཀྱི་ཡོད་རེད་ཨུ་རུ་སུ་གིས་ཡུ་ཀེ་རེན་ལ་དམག་བརྒྱབ་སྟེ། དེ་འདྲ་ཡིན་ཙང་དེང་སང་ཡུ་རོབ་ནང་ལོ་ཆབ་སྲིད་ཐོག་ལོ་འགན་འཁྱེར་མི་དང་ཅིག་གིས་ཨ་ནི་ཅིག་དོ་སྣང་བྱེད་མཁན་དང་ཨ་ནི་གསར་འགོད་ཡིན་ན་རེད media གསར་འགྱུར་བརྒྱུད་ལམ་ཁག་ལ་ཡིན་པ་དང་ཚང་མས་ཀྱིས་དོ་སྣང་བྱེད་ཡ་དེ། གཅིག་གིས་ཡུ་ཀེ་རེན་གྱི་དམག་དང། ཨ་ནེ་གཅིག་གིས་ཡུ་རོབ་ཀྱི་ས་ཁུལ་ནང་ལོ་དམག་ཆེན་གཉིས་པའི་རྗེས་ལོ་བྱུང་མ་མྱོང་བའི་གི་ཛ་དྲག་གི་གནས་ཚུལ་དམག་གི་གནས་ཚུལ་ཞིག་ཅིག་ཆགས་ཀྱི་ཡོད་ཙང་དེའི་ཐོག་ལོ་ད་དོ་སྣང་ཤུགས་ཆེན་པོ་ཅིག་ཆགས་ཡོང་གི་འདུག་དེ་འདྲ་ཡིན་དུས་གོང་གཞུང་ཡིན་པ་ཡིན་ན་རེད་སྤྱི་ཚོགས་ནང་ལོ་ད་ཅིག་གི་འཛམ་བུ་གླིང་གཞན་དག་གི་ཨ་ནི་ཅིག་གི་འགྲོ་བ་མི་གི་གནས་སྟངས་དང། ཅིག་གི་བཙན་དབང་འོག་ལ་གནས་བཞིན་པ་བོད་མི་ནང་བཞིན་གྱི་མི་རིགས་དེ་ཚོའི་ཐོག་ལོ་འཁུར་དུ་བླངས་ཏེ་ལས་ཀ་ཤུགས་ཆེན་པོ་ཅིག་གི་བྱེད་ཡག་གི་ཅིག་གི་དེ་ཙམ་གྱི་ཅིག་གི་སེམས་ཤུགས་དང་ནུས་པ་མེད་པ་བཟོ་འདྲ་ཅིག་གི་གནས་སྟངས་ཆགས་བཞག་བསམ་གྱི་འདུག།
ལགས་ལགས་སོ། སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ད་ངས་ད་ལྟ། ཅིག་འདི་ཅིག་བཀའ་འདྲི་ཞུ་ན་དྲན་སོང་ད། དཔེར་ན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་འདི་ཨ་ནི་ཅིག་ཚོགས་འདུ་དང་འདི་ཡི་འདི་སྔོན་མ། དགུ་བཅུ་དགུ་བཅུ་ཐམ་པའི་ལོ་ལ་ཡང་ཐོག་མར་གསར་འཛུགས་གནང་བ་ཅིག་ཆགས་བསྡད་ཀྱི་འདུག་ད་སྐུ་ངོ། དེ་སྔ་ད་ད་རེས་ཐེངས་ཚོགས་ཆེན་ཐེངས་དགུ་པ་ཆགས་བསྡད་ཀྱི་ཡོད་རེད་དེ་སྔའི་ཨ་ནི་ཚོགས་ཆེན།

བྱེད་སྟངས་དང། བགྲོ་གླེང་བྱེད་པའི་སྐབས་ལོ་གཅིག་གི་ཚོགས་མི་རྣམས་ཀྱི་ཆ་ཤས་ལེན་སྟངས་དང། དེ་ཚོ་ཚང་མ་གཅིག་གི་འདི་གཅིག་གི་ད་གང་ལྟར་གཅིག་གི་ཚད་དང་ལྡན་པ་དང།

གཅིག་གིས། ཚོགས་འདུའི་ནང་ལོ་ཚོགས་མི་ནང་ལོ་ཨེ་ནི་གཅིག་གིས། བོད་བོད་ཀྱི་གནད་དོན་དེ་ཨེ་ནི་གཅིག་གིས། ཛ་དྲག་པོ་གི་གནས་སྟངས་ཅིག་ལ་སླེབས་ཡོད་པ་གཅིག་ངོས་འཛིན་དེ་ཡང་གཅིག་གིས་སྔོན་མ་དང་མ་འདྲ་བ་གི་དེང་སང་ཤུགས་ཆེ་བ་ཡོད་པ་ཞིག་ངས་མཐོང་སོང།

ཞུགས་ཀྱིས་འགྲོ་གི་ཡོད་པ་གི་དེ་ངོས་འཛིན་དེ་ཤ་ཤུགས་ཆེན་པོ་འདུག་རྒྱལ་སྤྱི་གི་ཆབ་སྲིད་འཕོ་འགྱུར་ཕྱིན་པའི་ནང་ལ་ལྷག་དོན་དུ་ཨ་ནེ་གཅིག་གི་རྒྱལ་ཁབ་མང་པོ་གཅིག་དང་དམིགས་བསལ་གཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལ་ད་རྒྱ་ནག་དེ་ཨ་ནེ་གཅིག་གི་ཉེན་ཁ་ཆེན་པོ་གཅིག་དང་ཨ་ནེ་གཅིག་གི་དཀའ་ངལ་ཆེན་པོ་གཅིག་ཡིན་པ་ཞིག་ངོས་འཛིན་དེ་གསལ་རུ་གསལ་རུ་འགྲོ་གི་འདུག་ཟེར་ད་དེ་ཕལ་ཆེར་ཚོགས་མི་མང་ཆེ་བས་དེ་གི་ངོས་འཛིན་བྱེད་ཀྱི་འདུག་དེ་གི་རྐྱེན་གྱིས། རྒྱལ་སྤྱིའི་ནང་ལོ་རྒྱ་ནག་གི་གནས་སྟངས་ཐོག་ལོ་སེམས་འཚབ་བྱེད་ཡ་དང་དེ་ཤུགས་ཆེ་རུ་ཕྱིན་པའི་རྐྱེན་གྱིས་ཨ་ནི་ཡང་བོད་དོན་ཐོག་ལ་ཡིན་ན་ཡང་ལས་འགུལ་སྤེལ་ཡ་དང་གོ་སྐབས་གསར་པ་མང་རུ་ཅིག་སྒོ་སུ་རེ་ཅིག་ཆ་བཞག་ན་སྒོ་མང་རུ་ཕྱེ་ཡོང་གི་འདུག་ཟེར། དེ། གཅིག་གི། ཚོགས་འདུའི་ནང་ཚོགས་འདུའི་ནང་ལ། ཕེབས་མཁན་གྱི་ཚོགས་མི་མང་པོ་ཅིག་གིས་དེ། གསལ་པོ་རྟོགས་ཏེ། ཨ་ནི་དེ་ནས་ནི་གཅིག་གི་ཚོགས་མི་མང་པོ་ཅིག་གིས་ད། ད་ལྟའི་དུས་ཚོད་ལ་ང་ཚོ་ཤུགས་རྒྱག་ཡ་གི། དུས་ཚོད་བཟང་ཤོས་ཤིག་རེད་ཤག། ད་དེང་སང་ནི་ཅིག་གི་གཞུང་དང་གྲོས་ཚོགས་མི་དང་ད་ག་པར་ཡིན་པ་ཡིན་ན་ཡང་བོད་དོན་གནད་དོན་ཐོག་ལ་ཅིག་གི་བཤད་ཐུབ་པ་ཡིན་ན་ཉན་མཁན་འདུག་དོ་སྣང་བྱེད་མཁན་འདུག་ད་ང་ཚོས་ཅིག་གི་ཤུགས་རྒྱབ་པ་ཡིན་ན་ཤུགས་རྒྱབ་ས་གི་ཁོར་ཡུག་བཟང་པོ་ཅིག་ཆགས་ཤག་དེ་ངོས་འཛིན་དེ་ཤུགས་ཆེན་པོ་ཞིག་ཡོད་པའི་བཟོ་ཞིག་ངས་མཐོང།

དེ་ལྟར་ངས་ཀྱི་གོ་སྐབས་ཆེན་པོ་མཐོང་གི་འདུག། བློ་ལ་བཟང། གོ་སྐབས་ཆེན་པོ་མཐོང་གི་འདུག་དཔེ་འདྲ་ཆ་བཞག་དཔེ་འདྲ་ཅིག་ངས་གོང་དུ་ཞུས་པ་ནང་བཞིན་རེད། ད་རྒྱལ་སྤྱིའི་ནང་ལོ་ན་ལྷག་དོན་དུ་ཅིག་དམངས་གཙོའི་གཞུང་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་གིས་རྒྱ་ནག་དེ་ད་གུང་ཁྲན་ཏང་གིས་དབང་སྒྱུར་བྱེད་པའི་རྒྱ་ནག་དེ་འཛམ་གླིང་གི་ཞི་བདེ་དང་སྲུང་སྐྱོབ་ལོ་ཉེན་ཁ་ཆེན་པོ་ཅིག་ཡོད་པ་ངོས་འཛིན་དེ་གསལ་རུ་གསལ་རུ་འགྲོ་གི་ཡོད་རེད། གསལ་རུ་གསལ་རུ་འགྲོ་གི་འདུག་དེ་འདྲ་ཡིན་ཙང་ཨ་ནི་ང་རང་ཚོ་བོད་མིའི་ཐོག་ལ་ཡིན་མིན་ནི་ཡང་ཅིག་གི་བོད་མི་གི་བོད་གི་གནད་དོན་ཐོག་ལ་ཡིན་ན་ཡང་ད་ཞུ་གཏུག་བྱེད་ཡ་དང་དེ་འདྲའི་གི་ཅིག་གི་ལམ་དེ་ལམ་དེ་མང་རུ་ད་རྒྱ་ཆེ་རུ་འགྲོ་གི་ཡོད་པའི་བཟོ་ཅིག་ངས་མཐོང་གི་འདུག་ད་ཡིན་ན་ངའི་བསམ་ཚུལ་གཙོ་བོ་གཅིག་ག་རེ་ཡོད་ཟེར་ན་ང་ཚོ་བོད་དོན་བོད་ཀྱི་རྩ་དོན་དང་བོད་མི་གི་འཐབ་རྩོད་དང་འབྲེལ་བའི་གི་ང་རང་བསམ་ཚུལ་ལོ། ད་ད་ལྟ་ཡིན་ན་རྒྱ་ནག་ཐོག་ལོ་སྲིད་ཇུས་འཛིན་ཡ་དེ་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡིན་པ་ཡིན་ན་ཨ་མི་རི་ཀས་གཙོས་པའི་ཡུ་རོབ་རྒྱལ་ཁབ་མང་ཆེ་གི་ད་རྒྱ་ནག་དེ་རྒྱལ་སྤྱིའི་གི་ཞི་བདེ་དང་སུམ། ཞི་བདེ་དང། སྲུང་སྐྱོབ་ལ་ཉེན་ཁ་ཡོད་པ་ཅིག་ངོས་འཛིན་བྱེད་དུས་སྐབས་ལོ། ཨ་ནེ་གཅིག་གི། ནུབ་ཕྱོགས་རྒྱལ་ཁབ་དང་སུམ་ཅུ་ཁོ་རང་ཚོ་རང་གི། ཁེ་ཕན་ཐོག་ནས་ནི་རྒྱ་ནག་ལོ། སྲིད་ཇུས་འགྱུར་བ་བཏང་ཡག་དང་སྲིད་ཇུས་འཛིན་ཡག་དེ་ཁོ་རང་ཚོ་ཁེ་ཕན་ཐོག་ལོ། རན་པ་ཅིག་དང། དགོས་པ་ཅིག་ཁོ་རང་ཚོ་སྲིད་ཇུས་དེ། ང་རང་ཚོ་གིས་ཤུགས་མ་བརྒྱབ་པའི་ནས་ཁོ་རང་ཚོ་གིས་རང་གིས་སོ་སོའི་རང་གི་ཁེ་ཕན་དང་གནས་སྟངས་འོག་ནས་ཁོ་རང་ཚོ་འཛིན་ཡོང་གི་ཡོད་རེད། ད་དེ་གི་ང་རང་ཚོ་གི་ཕྱོགས་ནས་ག་རེ་བྱེད་དགོས་འདུག་ཟེར་ན་ང་རང་ཚོ་གི་ཕྱོགས་ནས་ང་རང་ཚོ་གཅིག་གི་བོད་མི་གི་ནང་གི་གནས་སྟངས་དང་བོད་མི་གི་འཐབ་རྩོད་གི་སྒྲིག་འཛུགས་དེ་ཨ་ནི་གཅིག་གི་ཚགས་ཚུད་པོ་གཅིག་དང། ནུས་པ་ལྡན་པ་ཞིག་དང་འཆམ་མཐུན་ཅིག་བཟོ་ཡག་དེ་གལ་ཆེན་པོ་ཞེ་པོ་ཞིག་རེད་བསམ་གྱི་འདུག་དཔེ་འདྲ་ཆ་བཞག་པ་ཡིན་ན་ད་ལྟ་ང་རང་ཚོ་གི་ད་ཅིག་གི Middle East ལོ་ཅིག་གི་ད་ལྟ་ཅིག་གི Israel དང Palestine གི་ཅིག་གི Hamas གི་དམག་འཁྲུག་དེ་སྐོར་ལ་གཟིགས་པ་ཡིན་ན་ད་དེང་སང་འཛམ་བུ་གླིང་ནང་ལོ་ཨ་ནི་ཅིག་གི་ད་ཕ་གི་གི་དཀའ་རྙོག་དེ་དམག་འཁྲུག་གི་དཀའ་རྙོག་སངས་ཡ་སངས་ཡ་ལོ། མཐའ་མ་མཐའ་མའི་ལམ་དེ་ཨ་ནི་རྒྱལ་ཁབ་ཅིག་གི་ས་ཁུལ་དེ་ནང་ལོ་རྒྱལ་ཁབ་གཉིས་དགོས་ཀྱི་འདུག་གཅིག་ཨི་སི་རཱཨེལ་བྱས་གཅིག་པ་ལི་སི་ཏན་གྱི་རྒྱལ་ཁབ་ཅིག་དགོས་ཀྱི་འདུག་ད་ཡིན་ན་ཡང་བསམ་ཚུལ་དེ་ཡོད་རེད་ད་ཕ་གི་པ་ལི་སི་ཏན་གྱི་རྒྱལ་ཁབ་ཅིག་ག་འདྲ་སི་བྱས་ཏེ་བསྐྲུན་དགོས་རེད་སི་ལ་ལ་ཁ་འགྲོ་དུས་སྐབས་ལོ།

འཆམ་མཐུན་ཅིག་དང་ཨ་ནེ་གཅིག་གི་ལས་འགུལ་དང་རྡོག་རྩ་གཅིག་སྒྲིལ་བྱས་ཏེ་ནུས་པ་མཉམ་སྤུངས་བྱས་ཏེ་ལས་ཀ་བྱེད་ཐུབ་མཁན་གྱི་ང་ཚོའི་གི་སྤྱི་ཚོགས་ཡག་པོ་ཞིག་བསྐྲུན་ཐུབ་པ་ཡིན་ན་བོད་པའི་གི་བོད་མི་གི་སྤྱི་ཚོགས་ཡག་པོ་ཞིག་བསྐྲུན་ཐུབ་པ་ཡིན་ན་ནམ་ཞིག་རྒྱ་ནག་ལོ་ཅིག་གི་འགྱུར་བ་ཆེན་པོ་ཅིག་འགྲོ་བའི་སྐབས་ལོ། བོད་དོན་ལོ་རྒྱབ་སྐྱོར་རག་ཡག་གི་རག་ཡག་གི་རེ་བ་ཆེན་པོ་ཡོད་རེད། ཨ་ནི་རེ་བ་དེ་ད་ལྟ་ཡང་རྒྱལ་སྤྱིའི་ནང་ལ་ཨ་མི་རི་ཀ་དང་ཨ་མི་རི་ཀ་གཙོས་པའི་གི་ནུབ་ཕྱོགས་རྒྱལ་ཁབ་ནང་ལ་ད་བོད་མི་དེ་ཚོས་གི་བྱེད་ཐུབ་པ་འདུག་འཇོན་པ་འདུག་ཁོ་ཚོས་གི་སྒྲུབ་ཐུབ་པ་འདུག་ཟེར་ཏེ་ཁོ་རང་ཚོ་ལོ་ཡིད་ཆེས་དེ་རྙེད་པ་ཡིན་ན་རྒྱབ་སྐྱོར་དེ་ཙམ་གི་ཤུགས་ཆེ་རུ་འགྲོ་གི་རེད། དེ་འདྲ་ཡིན་ཙང། ད་ལྟའི་དུས་སྐབས་ལ་ང་རང་ཚོ། ང་རང་ཚོ་གི Home Work ནང་སྦྱོང་དེ་ཡག་པོ་བྱེད་ང་རང་ཚོ་ནང་ཁུལ་ཚགས་ཚུད་པོ་དང་འཆམ་མཐུན་ཡོད་པ་ཅིག་བཟོ་ཡག་དེ་གནད་འགག་ཞིག་ཆགས་བཞག་བསམ་གྱི་འདུག། ལགས་ལགས་སོ་སྐུ་ངོ་དུས་ཚོད་རྐྱེན་པས་ངས་ལས་རིམ་དེ་གར་མཚམས་བཞག་དགོས་ཆགས་སོང་གོང་དུ་སྐུ་ངོ་ད་ལམ་སྟོན་བཀའ་སློབ་ཨ་ནི་ལྷག་པར་དུ་མན་ངག་ལྟ་བུ་མང་པོ་ཅིག་གི་བཀའ་ལན་ཕེབས་སོང་དེ་ག་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་ནི། དེ་རིང་ང་ཚོའི་བགྲོ་གླེང་མདུན་ལྕོག་གི་ལས་རིམ་ད་ག་མཚམས་བཞག་གི་ཡིན། གོང་དུ་བཀའ་མོལ་ཞུས་བཀའ་འདྲི་ཞུ་ས་དེ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡུ་རོབ་སྐུ་ཚབ་ཟུར་པ་སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ཡིན་སྐུ་ངོ་དུས་ཚོད་གནང་བར་ཐུགས་རྗེ་ཆེ། རྣམ་པ་ཚོས་གསན་བཞིན་པ་དེ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ད་དེ་རིང་གི་ལས་རིམ་འདི་མཇུག་སྒྲིལ་མ་ཞུས་པའི་གོང་ལ་འཛམ་གླིང་གི་གལ་ཆེའི་གསར་འགྱུར་ཁག་གི་སྙིང་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། ཐོག་མ་དེར་ད་ལྟ་ཐོན་པའི་གནས་ཚུལ་ནང་ལ་ཨིས་རལ་གྱིས་ཨི་ཇིབ་ནང་ཨི་ཇིབ་ཀྱི་རྒྱལ་ས་ཁའེ་རོ་ནང་ལ་ཡ་ཨེ་ནི་མེ་འཕེན་མཚམས་འཇོག་བྱེད་ཕྱོགས་ཀྱི་གྲོས་མོལ་བྱེད་ཀྱི་ཡོད་པ་དེའི་ནང་ལ་རང་གི་འཐུས་མི་གཏང་རྒྱུ་མིན་པའི་ཐག་གཅོད་བྱས་འདུག་དེ་ནས། ཡུ་ཀེ་རེན་གྱི་སྲིད་འཛིན་ཝེ་ལཱ་ཏི་མཱེ་ཛེ་ལན་སི་ཀི་ཡིས་འཛམ་གླིང་གི་རྒྱལ་ཁབ་ཁག་གིས་ཨུ་རུ་སུའི་ངན་རྩུབ་རང་བཞིན་གྱི་བྱ་སྤྱོད་ཀྱི་རྣམ་གྲངས་རེ་རེར་ལན་འདེབས་བྱས་ཏེ་རྩ་མེད་བཟོ་རོགས་ཅེས་སྐུལ་མ་གནང་འདུག་པ་དེ་ནི་གཟའ་ཉི་མའི་ཉིན་ཡུཀ་རེན་གྱི་མཚོ་ཁའི་གྲོང་ཁྱེར་ཨོ་དི་སཱ་ཡི་ནང་ལ་འདས་གྲོངས་གྱུར་མཁན་གྱི་གྲངས་ཀ་མང་དུ་འགྲོ་བ་དང་དུས་མཚུངས་བྱུང་བ་ཞིག་ཡིན་པ་རེད། དེ་ཡང་གྲོང་ཁྱེར་དེའི་ཐོག་ལ་གཟའ་སྤེན་པའི་ཉིན་ཨུ་རུ་སུའི་མི་མེད་གནམ་གྲུའི་ཐོག་ནས་དེར་ཐོག་བརྩེགས་ཅན་གྱི་མི་མང་གི་སྡོད་གནས་ཤིག་གི་ཐོག་ལ་གཏོར་རྒོལ་བཏང་ཡོད་པ་རེད། ཨ་མི་རི་ཀའི་དམག་དོན་མི་སྣས་གཟའ་སྤེན་པའི་ཉིན་སྲིད་འཛིན་བྷའི་ཏེན་གྱི་བཀོད་ཁྱབ་བྱུང་བ་བཞིན་གྷ་ཛ་ཡི་ཐོག་ལ་གནམ་ཐོག་ནས་ཛ་དྲག་གི་སྐྱོབ་གསོ་འབེབས་རྫོང་བྱས་ཡོད་པ་རེད་ཅེས་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཞིག་གིས་གསལ་སྟོན་བྱས་འདུག་དེ་བཞིན་པེ་ལེ་སི་ཐན་གྱི་མི་དམངས་ཀྱིས་རོགས་རམ་གྱི་སྒམ་དེ་དག་གནམ་ཐོག་ནས་འབྱོར་བའི་བརྙན་པར་མང་པོ་ཞིག་སྤྱི་ཚོགས་དྲ་རྒྱའི་ནང་ལ་འདོན་སྤེལ་བྱས་ཡོད་པ་དང། དེ་ཚོའི་ནང་ལ་ཨ་མི་རི་ཀའི་དོས་སྐྱེལ་གནམ་གྲུ C བརྒྱ་དང་སུམ་ཅུ་རྟགས་ཅན་རིགས་མང་པོ་ཞིག་ཀྱང་མཐོང་རྒྱུ་ཡོད་པ་རེད། ཡང་གཟའ་འཁོར་འདིའི་གཟའ་མིག་དམར་ཉིན་ཨ་མི་རི་ཀའི་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུ་ནི། མངའ་སྡེ་བཅོ་ལྔ་དང་ད་ག་ནང་བཞིན་ཨ་མི་རི་ཀའི་འཛིན་སྐྱོང་ས་ཁུལ་སཱ་མོ་ཝ་ཅེས་པ་དེའི་ནང་ལ་བྱེད་རྒྱུ་ཡིན་པ་རེད། ཡང་འོས་བསྡུ་དེ་དག་གི་ཐོག་ནས་གཞུང་འཛིན་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལས་ཐོག་སྲིད་འཛིན་ཇོ་བྷའི་ཏན་དང་ཕྱོགས་འགལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་མདུན་རྒྱུག་པ་དེ་སྔའི་སྲིད་འཛིན་ཌོ་ནལ་ཏྲམ་བཅས་སོ་སོར་རྒྱལ་ཁ་ཐོབ་ངེས་ཡིན་པ་དང་ཕྱོགས་མཚུངས་སྐུ་ཞབས་ཏྲམ་ལ་གཟའ་སྤེན་པའི་ཉིན་བྱས་པའི་མི་ཤི་གན་དང་ཨའི་ཌ་ཧོ་མི་སོ་རི་བཅས་ཀྱི་ནང་ལ་ཡང་སྤྱི་མཐུན་ཚོགས་པའི་འོས་མིར་གཏན་འཁེལ་ཡོད་པ་རེད། ཡང་ད་ག་ནང་བཞིན་གཟའ་མིག་དམར་ཉིན་ལ་ཁོང་ལ་འོས་ཤོག་མང་ཤོས་ཐོབ་སྟེ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་གཏན་འཁེལ་རྒྱུ་ཡིན་པ་སྔོན་དཔག་བྱེད་ཀྱི་ཡོད་པ་རེད། དེ་དང་ཆབས་ཅིག་ང་ཚོའི་སྐབས་འདིའི་རླུང་འཕྲིན་གྱི་ལས་རིམ་ད་ག་མཇུག་སྒྲིལ་ཞུ་གི་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཀུན་བཟང་སྒྲོལ་མ་ལགས་དང་འཕྲིན་གཏོང་ལག་རྩལ་བ Zainab Abdul Rahman རེད། གཙོ་སྐྱོང་ཞུ་མཁན་ང་པདྨ་བདེ་ཆེན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།